གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དྲུག་པའི་ཚེས་བདུན་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་དམར་པོའི་རིང་ལུགས་འོག་གོད་ཆག་ཕོག་པའི་དྲན་རྟེན་ཐེབས་རྩ་ཁང་གིས། བོད་པའི་རྩོམ་སྒྲིག་པ་དང་ཕྱི་དྲིལ་མི་སྣ་དེ་བཞིན་བོད་དོན་དོན་གཉེར་བ་བུ་ཆུང་ཚེ་རིང་ལགས་ལ Truman Reagan རང་དབང་གི་གཟེངས་རྟགས་ཞེས་པ་འབུལ་ལམ་ཞུ་གཏན་འཁེལ་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་གནས་བཞུགས་བོད་མི་རྣམས་ཀྱིས་དཔྱ་ཁྲལ་ལག་དེབ་གསར་བཟོ་དང་ཆག་ཡང་གི་གོ་སྐབས་ལེན་མཁན་མི་མང་པོ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཨོ་སི་ཁྲུ་ལི་ཡའི་གཞུང་གི་དཔེ་མཛོད་ཁང་ནང་བོད་ཡིག་གི་དཔེ་དེབ་སྡེ་ཚན་གསར་འཛུགས་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྡ་ས་ནང་ཆོས་འགོ་ཁྲིད་ཚོགས་ཆུང་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ཆར་བཞུགས་སྒར་རྡ་རམ་ས་ལར་བོད་པའི་གཞོན་སྐྱེས་གཙོ་བོར་གྱུར་བའི་དད་ལྡན་པ་རྣམས་ལ་ནང་ཆོས་ངོ་སྤྲོད་ཐེངས་མ་བཅུ་བདུན་པ་དེ་བཀའ་དྲིན་ཆེ་གནང་མཛད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། དམར་པོའི་རིང་ལུགས་འོག་གོད་ཆག་ཕོག་པའི་དྲན་རྟེན་ཐེབས་རྩ་ཁང་གིས་བོད་པའི་རྩོམ་སྒྲིག་པ་དང་ཕྱི་དྲིལ་མི་སྣ་དེ་བཞིན་བོད་དོན་དོན་གཉེར་བ་བུ་ཆུང་ཚེ་རིང་ལགས་ལ Truman Reagan རང་དབང་གི་གཟེངས་རྟགས་འབུལ་ལམ་ཞུ་གཏན་འཁེལ་འདུག། དམར་པོའི་རིང་ལུགས་ཀྱིས་གོད་ཆག་ཕོག་པའི་དྲན་རྟེན་ཐེབས་རྩ་ཁང་ངམ། The Victims of Communism Memorial Foundation། ཞེས་པས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་ཐེབས་རྩ་ཁང་དེས་སྤོབས་པ་ཆེན་པོའི་སྒོ་ནས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་དང་རྟོག་ཞིབ་སྡེ་ཚན་སྣེ་ཁྲིད་གནང་མཁན་ཨ་རིའི་མི་སེར་ཡིན་པ་བོད་པའི་རྩོམ་སྒྲིག་པ་དང་ཕྱི་དྲིལ་མི་སྣ་དོན་གཉེར་བ་བུ་ཆུང་ཚེ་རིང་ལགས་ལ Truman Reagan Medal of Freedom འམ་ཨ་རིའི་སྲིད་འཛིན་དམ་པ་ཁྲུ་མན་དང་རེ་གིན་གཉིས་ཀྱི་མཚན་ཐོག་གི་རང་དབང་གི་གཟེངས་རྟགས་འབུལ་ལམ་ཞུ་རྒྱུ་ཡིན་སྐོར་གསལ་བསྒྲགས་གནང་འདུག་གསལ་བསྒྲགས་དེའི་ནང་ད་དུང་རྒྱ་མི་དམར་པོས་བོད་ནང་དྲག་པོའི་བཙན་འཛུལ་བྱས་པའི་རྐྱེན་གྱིས་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ལོར་བུ་ཆུང་ཚེ་རིང་ལགས་བོད་ནས་བྲོས་བྱོལ་དུ་ཕེབས་པ་ནས་བཟུང་སྐུ་ངལ་འཛེམས་མེད་ཐོག་ནས་བོད་མི་མང་གི་ཆེད་དུ་ཕྱག་ལས་གནང་མཁན་ཞིག་ཆགས་པ་དང། ཁོང་ནི་བོད་ཀྱི་རིག་གཞུང་གི་སྐུ་ཚབ་དང་རྒྱ་ནག་དམར་ཤོག་ཚོགས་པའི་བཙན་གནོན་ལ་ཉེན་ཁ་བཟོ་མཁན་གྱི་ལམ་སྟོན་གནང་མཁན་གྱི་སྒྲོན་མེ་ལྟ་བུ་ཞིག་ཡིན་ཞིང་ཁོང་གིས་ཨ་མི་རི་ཀའི་གྲོས་ཚོགས་ནང་གི་གསན་ཞིབ་ཁག་དང་ཨ་རིའི་རྒྱལ་ཡོངས་ནང་གི་ཉམས་ཞིབ་ཁང་དེ་བཞིན་གཙུག་ལག་སློབ་གྲྭ་ཆེན་མོ་ཁག་གི་ནང་བོད་ཀྱི་གནད་དོན་སྐོར་རྒྱུན་དུ་བཀའ་སློབ་གནང་བཞིན་ཡོད་སྐོར་བཀོད་འདུག་ད་ལྟའི་ཆར་བུ་ཆུང་ཚེ་རིང་ལགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནང་ཉམས་ཞིབ་དང་རྟོག་ཞིབ་སྡེ་ཚན་སྣེ་ཁྲིད་གནང་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་བཙན་གནོན་བྱེད་མུས་ཀྱི་དངོས་བདེན་གནས་ཚུལ་ཁག་ཁྱབ་སྤེལ་དང་རྒྱ་ནག་གཞུང་གིས་བོད་མི་མང་ལ་གང་ཅིའི་ཐད་ནས་དབྱེ་འབྱེད་བྱེད་མུས་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་གཏོང་བཞིན་པ་དེ་བཞིན་བོད་མཐོ་སྒང་ལ་དུས་དྲན་ལས་དོན་སྤེལ་མུས་ཁག་གི་སྐོར་ཁྱབ་སྤེལ་གནང་བཞིན་ཡོད་སྐོར་བཀོད་གནང་འདུག། བུ་ཆུང་ཚེ་རིང་ལགས་ལ་ཁྲུའུ་མིན་རེ་གན་གྱི་རང་དབང་གཟེངས་རྟགས་དེ་བཞིན་ཕྱི་ཟླ་དྲུག་པའི་ཚེས་དགུ་ཉིན་སྐུ་ཚེ་ཧྲིལ་པོའི་རིང་རང་དབང་དང་མང་གཙོའི་ལམ་ལུགས་དར་སྤེལ་ཆེད་ཕྱག་ལས་གནང་སྟེ་དམར་པོའི་རིང་ལུགས་གཙོས་པའི་བཙན་ཤེད་ཀྱི་དབང་བསྒྱུར་ལ་ངོ་རྒོལ་གནང་མཁན་རྣམས་ཀྱི་དྲན་རྟེན་ཆེད་མེ་ཏོག་ཕུལ་ནས་ཁོང་རྣམས་ཀྱི་མཚན་གཞུང་ཀློག་རྒྱུའི་ལོ་འཁོར་དུས་དྲན་ཐེངས་མ་བཅུ་དྲུག་པའི་ཐོག་གནང་གཏན་འཁེལ་འདུག་དུས་དྲན་དེ་ལོ་ལྟར་སྲུང་བརྩི་གནང་སྟེ་ད་བར་མི་མང་ས་ཡ་བརྒྱ་ལྷག་དམར་པོའི་རིང་ལུགས་འོག་རྐྱེན་ལམ་དུ་ཕྱིན་པ་རྣམས་ལ་དྲན་གསོ་གནང་གི་ཡོད་པ་དང་ད་དུང་ཡང་འཛམ་གླིང་མི་མང་ཐེར་འབུམ་གཅིག་དང་ཕྱེད་ཀ་ལྷག་དམར་པོའི་རིང་ལུགས་འོག་སྡུག་སྦྱོང་མྱོང་བཞིན་ཡོད་པ་ཡང་གོང་ཞུས་གསལ་བསྒྲགས་དེའི་ནང་བཀོད་གནང་འདུག། ཡང་བོད་མིའི་བཀའ་སྤྱི་གཉིས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཡོད་པའི་ཕྱི་རྒྱལ་གྱི་གཞུང་ཚབ་ཁག་གི་གནད་ཡོད་མི་སྣ་རྣམས་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གནང་བ་དེའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་ཆེད་གཉེར་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ལ་གནད་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ང་ཡེ། ཟླ་བ་ཡིན། དེ་རིང་ང་ཚོས་རྒྱ་གར་གྱི་རྒྱལ་ས་ལྡི་ལིར་བཀའ་སྤྱི་གཉིས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ནས་ད་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཕྱི་རྒྱལ་གཞུང་ཚབ་ཁག་གི་གནད་ཡོད་མི་སྣ་རྣམས་ལ་མཇལ་འཕྲད་ཀྱིས་ད་བོད་དོན་ཞུ་སྐུལ་གྱི་ལས་འགུལ་ཅིག་ཏུ་སྤེལ་ཡོད་རེད། ཨ་ནི་འདི་ཡང་ད་ཕྱི་ཚེས་ལྔ་ནས་བདུན་བར་ཉིན་གྲངས་གསུམ་རིང་ལ་དུ་སྤེལ་ཡོད་རེད། ང་ཚོ་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་དངོས་སུ་ལྡི་ལི་ལ་ཡོད་པས་གོ་སྐབས་དེ་དང་བསྟུན་བྱས་དེ་རིང་བོད་དོན་ཞུ་སྐུལ་གྱི་ལས་འགུལ་འདི་གྲུབ་པའི་རྗེས་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་རེད། འདིའི་སྐབས་སུ་འཕྲིན་ལས་ཆོས་སྒྲོན་ལགས་ཕ་གིར་དངོས་སུ་ཡོད་དུས་གསར་འགོད་གསལ་བསྒྲགས་དེ་དང་བསྟུན་སྤྱི་ཡོངས་ཀྱི་ད་ལན་ཚོགས་ཆུང་གི་ངོས་ནས་བོད་དོན་ཞུ་སྐུལ་ལས་འགུལ་སྤེལ་ཕྱོགས་དང་འབྲེལ་བའི་ཐོག་ལ་ང་ཚོས་དྲི་བ་ཞུ་གི་ཡིན་འཕྲིན་ལས་ཆོས་སྒྲོན་ལགས་ཐོག་མ་དེ་རིང་གསར་འགོད་གསལ་བསྒྲགས་སྐབས་སུ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་གཙོ་བོ་གནད་དོན་གང་དང་གང་གསུངས་ཡོད་ན། ལགས་སོ་ཚོགས་གཙོ་ལགས་ཀྱིས་གཙོ་བོ་དེ་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ

ཐེངས་མང་པོ་བཅར་བ་ཨེ་ནི་འདི་བཅར་འདྲི་ཞུས་ན་འགྲིག་གི་ཡོད་ན་ང་ཚོ་ཕར་ལ་གསར་འགྱུར་འཚོལ་བར་སླེབས་ན་འགྲིག་གི་ཡོད་ན་དེ་འདྲས་མང་པོ་ཞིག་བཀའ་འདྲི་ཞུས་དུས་ནི་ཁོ་རང་ཚོ་གི་ད་ད་ལན་དེ་ནི་ང་ཚོས་མཇུག་བསྡུ་ལ་ཨེ་ནི་ཚང་མ་མཉམ་དུ་ལ་གཅིག་གསར་འགོད་ལྷན་ཚོགས་ཚོགས་ཀྱི་ཡིན་མ་གཞི་ཞིབ་པ་གེར་བསུ་བ་གཅིག་ཡིན་ཏེ་སྒེར་དུ་ཨེ་ནི་བཅར་འདྲི་ཡིན་འདི་གནང་གི་མི་འདུག་ལ། ཨ་ལགས་སོ་ཆོས་སྒྲོན་ལགས་ཨེ་ནི་བཀའ་དྲིན་ཆེ། ཡ་ལགས་སོ་ཐུགས་རྗེ་གནང།

ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་དཔྱ་ཁྲལ་ལག་དེབ་ཀྱི་ལས་བྱེད་གཉིས་ཀྱིས་སྤྱི་ཟླ་བཞི་པའི་ཚེས་བཅུ་གཅིག་ནས་དངོས་སུ་དཔྱ་ཁྲལ་ལག་དེབ་ཆག་ཡང་གི་ལས་ཀ་བྱེད་འགོ་བཙུགས་པ་ནས་བཟུང་བདུན་ཕྲག་གཅིག་གི་རིང་ཉིན་གྲངས་གཉིས་རིང་ཕྱག་ལས་གནང་གི་ཡོད་པ་དང། ནིའུ་ཡོག་གྲོང་ཁྱེར་ནང་གནས་སྡོད་བྱེད་མཁན་བོད་མི་གྲངས་གཅིག་སྟོང་བཞི་བརྒྱ་ལྷག་གིས་དམིགས་བསལ་གྱི་གོ་སྐབས་འདི་བརྒྱུད་ནས་དཔྱ་ཁྲལ་ཕུལ་ཡོད་པའི་སྐོར་ལ། ལས་བྱེད་འཇིགས་མེད་སངས་རྒྱས་ལགས་ཀྱིས་འགྲེལ་བརྗོད་གནང་སོང། ད་ངའི་མིང་ལ་འཇིགས་མེད་སངས་རྒྱས་ཞུ་གི་ཡོད། ང་ང་དང་ལས་ངའི་ལས་རོགས་སྐལ་ཆེན་འདི་ལ་ང་རང་གཉིས། སྐབས་བཅོ་བརྒྱད་བོད་རིགས་སྤྱི་མཐུན་ཚོགས་པ་གི་ཡ་ནི་དཔྱ་ཁྲལ་གྱི་འགན་འཁྱེར་མཁན་དེ་ཡིན། ད་དྲི་བ་ཕེབས་པ་ནང་བཞིན་གྱི་ཁ་སང། དཔལ་འབྱོར་ལས་ཁུངས་རེད་ད་ག་ནང་བཞིན་གྱི་ཨ་རི་སྐུ་ཚབ་དོན་གཅོད་ཁང་གི་ཡ་ནི་ཁ་སང་ཡོངས་ཁྱབ་གསལ་བསྒྲགས་གནང་བའི་རྗེས་ལ་ཡང་བཞི་པའི་ཚེས་བཅུ་གཅིག་ལ་ཡོངས་ཁྱབ་གསལ་བསྒྲགས་ཞིག་ཕེབས་པ་རེད། འདི་ཕེབས་པའི་རྗེས་ནས་ད། དཔྱ་ཁྲལ་མི་མང་ད་མང་པོ་ཅིག་དཔྱ་ཁྲལ་ཕུལ་ག་ཕེབས་ཡོད་རེད་ཡིན་ནའི་དེབ་གསར་བཟོ་གནང་མཁན་ལ་ཡང་དུས་ཡུན་ཟླ་བ་གཉིས་གནང་ཡོད་རེད་བཞི་པའི་ཚེས་བཅུ་གཅིག་ནས་བྱས་བྱས་ལྔ་པའི་ཉི་ཤུ་རྩ་དགུ་བར་དུ་གནང་ཡོད་རེད་དེ་བཞིན་གྱི་དཔྱ་ཁྲལ་ཆག་ཡང་བཞེས་མཁན་ལ་ཡང་ལོ་གཅིག་གི་དུས་ཚོད་གནང་ཡོད་རེད་བཞི་པའི་ཚེས་གཅིག་ནས་ལོ་རྗེས་མའི་གི་གསུམ་པའི་ཚེས་སུམ་ཅུ་བར་དུ་གནང་ཡོད་རེད་འདི་སྐབས་ལ་ཡང་ད་དུས་ཡུན་འདི་ནང་ལ་ཡང་མི་མང་མང་པོ་ཅིག་ད་ལྟ་དཔྱ་ཁྲལ་ཕུལ་མཁན་རེད་དེབ་གསར་བཟོ་བྱེད་མཁན་མང་པོ་ཅིག་ཕེབས་ཡོད་རེད་ང་ཚོའི་གཉིས་ཀྱི་དུས་ཚོད་འདི་གཟའ་མིག་དམར་དང་གཟའ་སྤེན་པ་དུ་ཆགས་བསྡད་ཡོད་རེད། ཁྱེད་དང་ང་གཉིས་ཉི་མ་ལྔ་ལས་ཀ་བྱས་པ་རེད་ཉི་མ་གཉིས་དེའི་གུང་སེང་དེ་གཟའ་མིག་དམར་དང་གཟའ་སྤེན་པ་ཡིན་སྟབས་དུས་ཚོད་བྱུང་བ་རེད། གཟའ་མིག་དམར་ལ་ཡང་ཆུ་ཚོད་གསུམ་པ་ནས་དྲུག་པ་བྱས། གཟའ་སྤེན་པ་ལ་ཡང། བཅུ་བ་ནས་དང་པོ་བྱས་པ་རེད། ཡིན་པས་ནས་ད་མི་མང་མང་པོ་ཞིག་ཕེབས་པ་ཡིན་ན་ང་ཚོ་ཡང་དུས་ཚོད་སྟོན་ཐུབ་པ་བྱས་བྱས་ཁོའི་ཉི་མ་ཡང་ང་ཚོ་ལས་ཀ་མེད་པ་སོང་ཙང་ཡང་དུས་ཚོད་ཕར་འགྱངས་བྱས་བྱས་ཡང་མི་སེར་གྱི་དུས་ཚོད་སྤྲད་ཐུབ་ཀྱི་ཡོད་ཞུ་ཡས་ཡིན། དེ་སྐབས་དེ་དུས་ང་ཚོ་ད་མི་མང་འཚང་ཁ་མང་པོ་ཞིག་བྱུང། དེའི་ནང་ཁུལ་ནས་ད་ལྟའི་དཔྱ་ཁྲལ་གྱི་དཔྱ་ཁྲལ་ཕུལ་མཁན་དེ་ད་ལྟ་མི་གཅིག་སྟོང་བཞི་བརྒྱ་ཙམ་བྱུང་སོང། ཡིན་པས་ནས་དཔྱ་ཁྲལ་ཕུལ་མཁན་ཚང་མ་གིས་ཡང་ད་ག་རེ་ཟ་ཆག་ཡང་བཞེས་མཁན་ཅིག་མི་འདུག་ཁག་ཅིག་གིས་ཡང་ཆག་ཡང་བཞེས་མཁན་བཞེས་འདོད་མེད་པ་དེ་འདྲ་འདུག་ཁོ་རང་ཚོ་ཡང་དེ་ཆག་ཡང་བཞེས་འོས་མེད་ཟེར་མཁན་ཅིག་འདུག་ཡང་ཁག་ཅིག་ཆག་ཡང་ཞུ་མཁན་བྱུང་སོང་བ།

དེ་བཞིན་འགའ་ཤས་ཀྱིས་དམིགས་བསལ་གྱི་ཆག་ཡང་གི་གོ་སྐབས་མི་བཞེས་པར། ལོ་རེའི་དཔྱ་དངུལ་ཆ་ཚང་འབུལ་མཁན་ཡང་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང།
བཀའ་ཤག་དང། ཨ་རིའི་སྐུ་ཚབ་དོན་གཅོད་ཀྱིས་ཡང་བསྐྱར་གསལ་བརྡ་འདི་ཕེབས་པའི་རྗེས་ལ་ཡང་ཡང་འདིའི་ཐོག་ལ་ཡང་གསར་བཟོ་གནང་མཁན་ཚོས་ཅི་བཀའ་ཅི་ཕེབས་ཡོད་རེད་གནང་གི་ཡོད་པས་ན་དེ་སྤྱི་ཟླ་ལྔ་པའི་ནང་ཁུལ་ལ་ཡང་བྱས་ཚར་བ་བྱེད་སྲོལ་ཡོད་ཅེས་རོ། དེའི་རིགས་དེ་ག་འདྲ་རེད་ཞུས་པས་ན། དཔྱ་ཁྲལ་ལག་དེབ་ཨང་གྲངས། རྒྱུན་ཅན་མ་ཡིན་པ་བཅས་རོགས་རང་བཙན་ལག་དེབ་རྙིང་པ་ཉག་དེ་ངེས་དང། ཨ་ལོ་མང་དཔྱ་ཁྲལ་ཕུལ་མ་ཐུབ་པ་བྱས། འདི་ནི་ཡང་ཁ་ཤས་ཅིག་གི་ཡང་དཔྱ་ཁྲལ་ལག་དེབ་གཏན་ནས་མེད་མཁན་ཅིག་རོགས། འདི་ཚོའི་རིགས་ལ་ཡང་ཆག་ཡང་གི་གོ་སྐབས་འདི་འདྲ་ཡོད་པ་ཡིན་ན། ཨ་ནི་འདིའི་ཁ་སང་ད་འདས་ཀྱི་དེབ་གསར་བཟོ་གནང་མཁན་འདི་ཐོ་གཞུང་གཅིག་ཐོ་བསྐྱོན་པ་རེད་འདི་ནང་ལ་ཡང་མི་གྲངས་ད་སུམ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་སྤྱི་ཟླ་ལྔ་པའི་གོང་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུ་གོང་ལ་ང་ཚོས་ཐོ་གཞུང་འདི་ཡང་ཕུལ་ཚར་བ་རེད་མི་གྲངས་སུམ་བརྒྱ་བཞི་བཅུ་ཞེ་བརྒྱད་བྱུང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནང་དུ། ད་ལམ་བོད་མིའི་དཔྱ་དངུལ་ལག་དེབ་གསར་བཟོ་བྱེད་མཁན་གྱི་མི་གྲངས་སུམ་བརྒྱ་ཙམ་གྱི་མིང་ཐོ་བསྡུ་རུབ་བྱས་ནས་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་གསར་འགོད་གོང་ལ་དོན་གཅོད་བརྒྱུད་ནས་མཚན་ཐོ་ཕུལ་ཟིན་ཡོད་པ་དང། མུ་མཐུད་ནས་དཔྱ་དངུལ་འབུལ་མཁན་མཚམས་མི་ཆད་པར་འབྱུང་བཞིན་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་སོང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱོད་ལ་གྱོན་པར་ཡིན།
ཡང་བོད་ནང་སྤྱི་ཟླ་དྲུག་པའི་ཚེས་གཅིག་ཉིན་ཏེ་དྲུག་གཅིག་བྱིས་པའི་དུས་ཆེན་ཞེས་པ་སྲུང་བརྩི་ཉིན་དེ་བཞིན་རྒྱ་ནག་དམར་པོའི་གཞུང་གིས་ལོ་ཆུང་བྱིས་པ་ཚོར་དམིགས་ནས་ཆབ་སྲིད་ཀྱི་དྲིལ་བསྒྲགས་བྱ་རྒྱུར་བེད་སྤྱོད་བྱས་ཡོད་པའི་གནས་ཚུལ་འདུག། དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་རྟེན་གཞི་གནང་བའི Tibet Rights Collective ཞེས་པའི་ཞིབ་འཇུག་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་ནང་སྤྱི་ཟླ་དྲུག་པའི་ཚེས་གཅིག་ཉིན་དེ་བཞིན་བྱིས་པའི་དུས་ཆེན་ཡིན་རུང་རྒྱ་ནག་གཞུང་གིས་ཉིན་དེ་ལོ་ཆུང་བྱིས་པ་ཚོར་བྱེད་སྒོ་སྣ་ཚོགས་སྤེལ་བཅུག་པའི་སྒོ་ནས་ལོ་ཆུང་བྱིས་པ་རྣམས་ལ་ཆབ་སྲིད་ཀྱི་དྲིལ་བསྒྲགས་ཀྱི་སློབ་གསོ་སྤེལ་རྒྱུའི་ཉིན་ཞིག་ལ་བསྒྱུར་ཡོད་ཅིང། སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ལ་རྒྱ་ནག་ལ་རྒྱལ་ཞེན་ཡོད་པའི་གླུ་གཏོང་བཅུག་པ་དང་ཆབ་སྲིད་ཀྱི་འབོད་སྒྲ་སྒྲོག་བཅུག་པ། དེ་བཞིན་རྒྱ་ནག་དམར་ཤོག་ཚོགས་པར་བསྟོད་ར་སོགས་གཏོང་བཅུག་སྐོར StratNews Global ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལུང་འདྲེན་གནང་འདུག་རྒྱ་མི་དམར་པོས་བཙན་དབང་བྱེད་བཞིན་པའི་བོད་ནང་ལ་ཡང་བྱིས་པའི་དུས་ཆེན་ཉིན་རྒྱ་ནག་ནང་དང་གཅིག་མཚུངས་ཀྱི་སྲུང་བརྩི་བྱེད་དུ་བཅུག་འདུག་པས། ཡུལ་ཤུལ་ཁུལ་གྱི་བོད་པའི་སློབ་ཕྲུག་བཞི་བཅུ་ཙམ་རྒྱ་ནག་གི་རྒྱལ་ས་པེ་ཅིང་ལ་ཉིན་ལྔའི་རིང་ལྟ་སྐོར་ལ་ཁྲིད་ནས་རྒྱ་མིའི་རིག་གཞུང་སྐོར་དང་རྒྱ་ནག་དེ་བཞིན་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་སྟོན་ཕྱིར་དང་དུས་མཚུངས་སློབ་ཕྲུག་དེ་ཚོའི་མཐོང་རྒྱ་ཆེ་རུ་གཏོང་ཐབས་ཆེད་ཡིན་ལུགས་སྐོར་བསྐྱོད་འདིའི་སྐོར་འགྲེལ་བཤད་བརྒྱབ་འདུག་ཡང་སློབ་ཕྲུག་དེ་ཚོ་རྒྱལ་ས་པེ་ཅིང་ནང་གི་རྩེད་ར་ཆེན་པོའི་ནང་དང། པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐང་ཆེན་ལ་འཁྲིད་ནས་རྒྱ་ནག་གི་དར་དམར་སྒྲེང་འཛུགས་ཀྱི་མཛད་སྒོ་བལྟ་རུ་བཅུག་པ། བོད་པའི་སློབ་ཕྲུག་དེ་དག་ལ་རྒྱ་མིའི་ཆས་གོས་གཡོག་པ་དང་ཁ་དཀྲིས་དམར་པོ་གཡོག་པ་དེ་བཞིན། རྒྱལ་ས་པེ་ཅིང་ནང་གི་རྒྱལ་ཁང་གི་འགྲེམས་སྟོན་ཁང་ལ་འཁྲིད་པའི་འདྲ་པར་སོགས་ཀྱང་བཏོན་འདུག་བོད་ནང་གི་ས་ཁུལ་གཞན་ཁག་ལ་ཡང་དེ་དེ་བཞིན་གྱི་ལས་འགུལ་འདྲ་མིན་སྣ་ཚོགས་སྤེལ་འདུག། བོད་ནང་དྲུག་གཅིག་བྱིས་པའི་དུས་ཆེན་སྲུང་བརྩི་བྱས་པ་དེ་ནི་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་ཙམ་རྒྱ་མིའི་གཏན་ཆགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་ཁོང་ཚོར་རྒྱ་སྐད་དང་རྒྱ་ཡིག་སློབ་ཁྲིད་བྱས་པ་ལས་བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་སྐད་ཡིག་བཅས་པ་མ་བསླབས་པར་དེ་དག་རིམ་བཞིན་རྩ་མེད་བཟོ་རྒྱུ་བོད་པའི་སློབ་ཕྲུག་རྣམས་རྒྱ་ནག་ཅན་དུ་བསྒྱུར་རྒྱུའི་ཐབས་ཤེས་བྱེད་མུས་ཡིན་པ་སོགས་ཀྱི་གནས་ཚུལ་བཀོད་གནང་འདུག། ཡང་ཨོ་སི་ཏྲེ་ལི་ཡའི་གཞུང་གི་དཔེ་མཛོད་ཁང་ནང་བོད་ཡིག་གི་དཔེ་དེབ་སྡེ་ཚན་གསར་འཛུགས་གནང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། ཉེ་ལམ་ཨོ་སི་ཏྲེ་ལི་ཡ་ན་རྟེན་གཞི་བྱས་པའི་གཞུང་གི་དཔེ་མཛོད་ཁང་རྙིང་གྲས State Library of New South Wales། ཞེས་པའི་གྲགས་ཆེ་བའི་དཔེ་མཛོད་ཁང་ནང་ཐེངས་དང་པོའི་བོད་ཡིག་གི་དཔེ་དེབ་སྡེ་ཚན་གསར་འཛུགས་གནང་འདུག་ཅིང་ལས་གཞི་འདི་ནི་ཉིས་སྟོང་བཅུ་དགུ་ལོར་ཐོག་མར་འགོ་འཛུགས་གནང་བ་ཞིག་ཡིན་པ་དང Sydney བོད་རིགས་མཐུན་ཚོགས་ནི་དེའི་ཐོག་ཐུགས་འགན་བཞེས་མཁན་གཙོ་བོ་གྲས་ཤིག་ཡིན་འདུག།
ཕྱོགས་ཡོངས་ཀྱི་ཐོག་ནས་ང་ཚོས་ད་ཆ་དཔེ་མཛོད་ནང་ལ་བཞག་ཐུབ་པ་ཙམ་གྱིས་ང་རང་ཚོའི་ངོས་ནས་ཞེ་དྲག་གལ་ཆེན་པོ་ཅིག་རེད་ད་མི་རིགས་གཞན་པ་མང་པོ་ཞིག་གི་སྐྱིད་སྣང་བློ་བཞག་ཡག་ལ་གོ་མ་ཚུལ་གྱི་ཐོག་ནས་སྐད་ངག་མང་པོ་ཅིག་ཁྲིད་འདོད་ཡོད་དུས་བསམ་པ་ང་ཚོས་དེ་བཞག་ཡག་གི་ཨ་ནི་ང་རང་ཚོའི་ལོ་རྒྱུས།

དཔེ་དེབ་ཅང་རྒྱལ་རྒྱ་ལགས་རྒྱལ་རྒྱ་ལགས་དུ་བཞེངས་ནས་དེ་གའི་ཆགས་ཡོད་རེད། ཨོ་སི་ཏྲེ་ལི་ཡའི Northern Beaches Council ས་གནས་གཞུང་གི་དཔེ་མཛོད་ཁང་གི་འཛིན་སྐྱོང་དོ་དམ་པ་ལྕམ Masterson ལགས་ཀྱིས་དཔེ་མཛོད་ཁང་ནང་བོད་ཡིག་གི་དཔེ་དེབ་སྡེ་ཚན་གསར་འཛུགས་གནང་བ་དེ་ཡིས་ས་གནས་བོད་མི་རྣམས་ཀྱིས་སོ་སོའི་ལུང་པའི་ནང་སྐད་ཡིག་བཀོལ་སྤྱོད་ཀྱི་རང་དབང་མེད་པས་འདི་རུ་བཀོལ་སྤྱོད་བྱེད་རྒྱུ་ཡི་གོ་སྐབས་གསར་པ་ཞིག་ཐོབ་པའི་རེ་བ་ཡོད་པའི་སྐོར་བརྗོད་ཡོད་པ Pittwater Online News ཞེས་པའི་དྲ་ཚིགས་སྟེང་སྤེལ་འདུག། State Library of New South Wales། ཞེས་པའི་གྲགས་ཆེ་བའི་དཔེ་མཛོད་ཁང་དེ་ཡི་ཡན་ལག Dee Why དཔེ་མཛོད་ཁང་གི་ལས་བྱེད་སྒྲོལ་དཀར་ལྷ་མོ་ལགས་ཀྱིས་ད་ལྟའི་ཆར་དཔེ་མཛོད་ཁང་དེའི་ནང་སྐད་ཡིག་མི་འདྲ་བ་ཉི་ཤུ་རྩ་གསུམ་གྱི་དཔེ་དེབ་ཡོད་ཀྱང་དཔེ་དེབ་ཀྱི་ཁ་གྲངས་ཧ་ཅང་གི་ཉུང་ཉུང་ཡིན། འོན་ཀྱང་བོད་ཡིག་གི་དཔེ་དེབ་གཅིག་སྟོང་སྒྲིག་གཤོམ་གྱི་ཆོག་མཆན་གནང་བ་འདི་ནི་ཧ་ཅང་གི་གནད་འགག་ཆེན་པོ་ཆགས་ཡོད་ལ། ལྷག་པར་དུ Dee Why དཔེ་མཛོད་ཁང་གི་ཉེ་འཁྲིས་སུ་གནས་སྡོད་བྱེད་མཁན་བོད་སྐད་ཤེས་མཁན་མི་གྲངས་ལྔ་བརྒྱ་བཞི་བཅུ་ཙམ་ལས་མེད་པས་མི་རིགས་གཞན་དང་བསྡུར་ན་གྲངས་འབོར་ཧ་ཅང་གི་ཉུང་ཉུང་རེད། དེར་བརྟེན་འདི་ནི་ས་གནས་གཞུང་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་ལ་ཆེ་མཐོང་གནང་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། ད་སྤྱིར་བཏང་ཨ་ན་ལ་དེབ་རྒྱ་སྐད་གཅིག་པོ་མ་རེད་མ་འོངས་པར་མུ་མཐུད་ནས་ཁོ་རང་ཚོས་ཀྱི་གོ་སྐབས་དེ་སྤྲད་རྗེས་ཨ་ནི་ང་ཚོ་ལ་ཡ་ད་ང་རང་ཚོས་བོད་པའི་ཀྱི་ཁ་སིང་སྙེ་མ་ནས་ང་ཚོས་ག་རེ་རེད་ཟེར་ན་བོད་རིགས་མཐུན་ཚོགས་བྱེད་རོ་ཨ་ནི་སློབ་གྲྭའི་རྒན་ལགས་བྱེད་ཨ་ནི་ད་ང་ཚོ་ལ་སྐད་ཆ་དྲིས་ནས་ཨ་ཁྱེད་ཚོ་ལ་ཡ་དེབ་ག་འདྲ་ག་འདྲ་དགོས་ཡོད་ང་ཚོ་ལ་མིང་སྟེར་རོགས་བྱེད་དང་ཨ་ལ་དེ་ཚོ་མ་ང་ཚོས་ད་མིང་སྟེར་ཡོད་རེད། དེབ་བརྒྱ་བརྒྱ་ཨ་འདྲེ་སོ་སོ་སོ་སོའི་གི་དེ་དག་ནི་མི་མང་ལ་སྐད་ཆ་དྲི་གི་དྲི་གི་བྱས། ཨ་ཞིམ་པའི་ལི་ཡང་དུ་བ་རྒན་ལགས་དང་ཨ་འདྲེ་ལི་ཡ་ཁྱེད་ཚོའི་དེབ་རང་ནི་ག་འདྲེ་ཡི་གི་ནི་ཡག་པོ་ཡོང་ས་རེད་སྐད་ཆ་དྲི་ཡོད་ར། ཨ་འདི་གས་ང་ཚོའི་ཡ་ཐོ་གཞུང་སྤྲད་ནས་ཨ་ཁོ་རང་ཚོའི་གི་ད་ཕྱོགས་སྒྲིག་བྱེད་འགྱོ་ས་རེད། སྤྱིར་བཏང་ཨོ་སི་ཊྲེ་ལི་ཡ་ཡི Northern Beaches ས་ཁུལ་དུ་བོད་མི་དྲུག་བརྒྱ་ཙམ་ཞིག་གནས་སྡོད་བྱེད་ཀྱི་ཡོད་པ་དང་སིད་ནི་ཁུལ་དུ་བོད་མི་ཆིག་སྟོང་བཞི་བརྒྱ་ཙམ་ཞིག་གནས་སྡོད་བྱེད་ཀྱི་ཡོད་འདུག། གོང་ཞུས་དཔེ་མཛོད་ཁང་གི་ལས་བྱེད་སྒྲོལ་དཀར་ལྷ་མོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བར་གཞིགས་ན། དེ་སྔོན་རྒྱ་ནག་གཞུང་གིས་བོད་ཡིག་གི་དཔེ་དེབ་སྡེ་ཚན་གྱི་ས་མིག་དེ་རག་ཐབས་བྱས་འདུག་ཀྱང་མཐར་རག་མེད་པར་འགྲེལ་བརྗོད་གནང་བྱུང། གཞན་ཡང་ཁ་སྔོན་སྤྱི་ཟླ་དྲུག་པའི་ཚེས་གསུམ་ཉིན DY དཔེ་མཛོད་ཁང་ནང་བོད་ཡིག་གི་དཔེ་དེབ་སྡེ་ཚན་གསར་འཛུགས་ཀྱི་མཛད་སྒོ་འཚོགས་འདུག་ཅིང་མཛད་སྒོའི་ཐོག Northern Beaches ས་གནས་རྫོང་གི་རྫོང་དཔོན་དང New South Wales མངའ་སྡེ་ཡི་དཔེ་མཛོད་ཁང་གི་འགན་འཛིན། DY དཔེ་མཛོད་ཁང་གི་འགན་འཛིན། སིད་ནི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་དང་དྲུང་ཆེ་དེ་བཞིན་གཞུང་དང་གཞུང་འབྲེལ་མིན་པའི་སྐུ་མགྲོན་དང་ས་གནས་ཀྱི་བོད་རིགས་སོགས་མཛད་སྒོར་མཉམ་ཞུགས་གནང་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་དབྱིན་ཡུལ་གྱི་ཚོར་ནུས་ཆེ་བའི་གཞུང་གི་ལས་ཁུངས་ཁག་ནས་རྒྱ་ནག་ནང་ནས་བཟོས་པའི་གསང་ཞིབ་མྱུལ་ལྟའི་པར་ཆས་གཙོས་པའི་ཡོ་ཆས་ཁག་ཕྱིར་བསྡུ་གནང་རྒྱུ་ཡིན་པ་དང་དེ་ནི་རྒྱ་ནག་དང་འབྲེལ་ནས་དབྱིན་ཡུལ་གྱི་བདེ་འཇགས་ལ་སེམས་འཚབ་ཡོད་པ་ཁག་སེལ་ཐབས་གནང་རྒྱུའི་འཆར་གཞི་རྗེས་ཤོས་དེ་ཡིན་པའི་གནས་ཚུལ་འདུག་དེ་ཡང་རོའི་ཊར་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་མཆོག་གིས་རྒྱ་ནག་ནི་འཛམ་གླིང་གི་བདེ་འཇགས་སྲུང་སྐྱོབ་དང་ཡར་རྒྱས་ཕུན་སུམ་ཚོགས་པ་ཡོང་བར་ཁ་གཏད་གཅོག་མཁན་ཆེ་ཤོས་དེ་ཆགས་ཡོད་སྐོར་སྔ་ལོ་དབྱིན་ཡུལ་གཞུང་གི་ལས་ཁུངས་ཁག་ལ་གསུངས་ནས་གཞུང་གི་ཚོར་ནུས་ཆེ་བའི་ལས་ཁུངས་ཁག་གི་ནང་ནས་རྒྱ་ནག་ནས་བཟོས་པའི་གསང་ཞིབ་མྱུལ་ལྟའི་པར་ཆས་གཙོས་པའི་ཡོ་ཆས་ཁག་འཛུགས་རྒྱུ་མཚམས་འཇོག་བྱེད་དགོས་སྐོར་གསུངས་ཡོད་པ་མ་ཟད་ཉེ་དུས་ཁོང་གིས་གསང་ཞིབ་མྱུལ་ལྟའི་ཡོ་ཆས་དེ་དག་མཁོ་སྒྲུབ་བྱ་རྒྱུའི་ཁྲིམས་གཞི་དེ་དམ་དུ་གཏོང་རྒྱུའི་འཆར་གཞི་ཁག་ཅིག་གསལ་བསྒྲགས་གནང་སྐབས། རྒྱ་ནག་རྒྱལ་ཡོངས་གསང་བའི་ཁྲིམས་གཞི་དང་འབྲེལ་བ་ཡོད་པའི་ཁེ་གཉེར་ལས་ཁང་ཁག་གིས་བཟོ་སྐྲུན་བྱས་པའི་གསང་ཞིབ་མྱུལ་ལྟའི་ཡོ་ཆས་ཁག་དབྱིན་ཡུལ་གཞུང་གི་ཚོར་ནུས་ཆེ་བའི་ལས་ཁུངས་ཁག་ནས་ཕྱིར་བསྡུའམ་མེད་པར་བཟོ་རྒྱུའི་དུས་ཚེས་གཏན་འབེབས་གནང་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་དང་དེ་དག་གསལ་བསྒྲགས་གནང་དོན་གཙོ་བོ་ནི་གསང་ཞིབ་མྱུལ་ལྟའི་ཡོ་ཆས་དེ་དག་ཕྱིར་བསྡུ་བྱ་རྒྱུའི་ཡིད་ཆེས་སླར་གསོ་དང་ཛ་དྲག་ཡིན་པ་སྟོན་ཕྱིར་ཡིན་སྐོར་གསུངས་འདུག་དབྱིན་ཡུལ་གྱི་གྲོས་ཚོགས་འཐུས་མི་རྣམས་ཀྱིས་ཀྱང་དེ་སྔོན་རྒྱ་ནག་གི་ཧིག་ཝི་ཤིན་དང། ཌ་ཧྭ་ཞེས་རྒྱ་ནག་གཞུང་གིས་གཉེར་བའི་ཁེ་གཉེར་ལས་ཁང་གཉིས་ཀྱིས་བཟོ་སྐྲུན་བྱས་པའི་གསང་ཞིབ་མྱུལ་ལྟའི་པར་ཆས་ཁག་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བ་དང་འབྲེལ་བ་ཡོད་པའི་དོགས་གཞིའི་འོག་དེ་དག་དབྱིན་ཡུལ་ནང་ཉོ་ཚོང་དང་བེད་སྤྱོད་བྱེད་མི་ཆོག་པའི་དམ་བསྒྲགས་བཀག་སྡོམ་བྱེད་དགོས་སྐོར་ཡང་གསུངས་ཡོད་པའི་གནས་ཚུལ་འདུག། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྡ་ས་ནང་ཆོས་འགོ་ཁྲིད་ཚོགས་ཆུང་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ཆར་བཞུགས་སྒར་རྡ་རམ་ས་ལར་བོད་པའི་གཞོན་སྐྱེས་གཙོ་བོར་གྱུར་བའི་ཕྱི་ནང་གི་དད་ལྡན་པ་རྣམས་ལ་ནང་ཆོས་ངོ་སྤྲོད་ཐེངས་མ་བཅུ་བདུན་པ་དེ་བཀའ་དྲིན་ཆེ་གནང་མཛད་པའི་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྡ་རམ་ས་ལ་ནང་ཆོས་ངོ་སྤྲོད་གོ་སྒྲིག་ཚོགས་ཆུང་གིས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་ཉེ་ཆར་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་དང་སུམ་ཅུ་སོ་གཅིག་བཅས་ཉིན་གྲངས་གཉིས་རིང་བོད་རིགས་གཞོན་སྐྱེས་དང་སློབ་ཕྲུག་གཙོས་པའི་ཕྱི་ནང་གི་མི་མང་སྟོང་ཕྲག་འགའ་ཤས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་ངོ་སྤྲོད་བཀའ་དྲིན་ཆེ་གནང་མཛད་ཡོད་པ་དང།

བཀའ་དྲིན་ཆེ་གནང་མཛད་ཡོད་ཅིང་སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ལ་སངས་རྒྱས་ཀྱི་ཆོས་ཧ་ཅང་སྤུས་དག་པོ་ཡོད་པ་དེར་བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང་དོ་སྣང་ཡག་པོ་གནང་དགོས་པའི་སྐུལ་མ་གནང་འདུག།
ཨ་ཐང་འཛམ་བུ་གླིང་འདིའི་སྒང་ལ་ནང་པའི་ཡུལ་གྲུ་མང་པོ་ཡོད་རེད། ཡིན་ནའི་ཅིག་སློབ་སྦྱོང་བྱས་ནས་རྟོམ་རིམ་ཁུག་ཅིག་གི་ཐོག་ནས་ཕར་འགྲེལ་བཤད་རྒྱག་ཡ་ད་འདི་རྒྱ་འདི་ང་ཚོ་བོད་པ་དྲག་ཤོས་ཡིན་པའི་སོར་བཞུགས་ཨ། བོད་དང་སོག་པོ་སྔ་མོ་ཡིན་ན་དང། བྱས་ནས་ད་ག་ད་ཨེ་ནི་ད་ངས་བོད་ཀྱི་ལོ་སྟོང་ཕྲག་གི་རིང་ལ་ང་ཚོས་བདག་པོ་བརྒྱབ་བྱས་པའི་སངས་རྒྱས་ཀྱི་ཆོས་དངོས་གནས་དྲང་གནས་ཀྱི་སྤུས་དག་པོ་ཞེ་པོ་ཞིག་ཡོད་ཟེར་བ་ད་དེ་ཨེ་ནི། ཁྱེད་རང་ཚོ་ཚང་མ་ལོག་གི་ད་དེ་འདྲའི་ཡི་ཆོས་སྤུས་དག་པོ་དེ་ད་ད་ལོ་ང་ཚོ་ཐོབ་བྱས་ཡོད་པ་ཡིན་དུས་ད་དེ་ལ་སོ་སོ། དོ་སྣང་ཡག་པོ་ཞིག་བྱེད། སློབ་སྦྱོང་ཡག་པོ་ཞིག་བྱེད། ཨེ་ནི་དངོས་གནས་དྲང་གནས་ཀྱི་སེམས་ཀྱི་ནང་ལོགས་ལ་ཡ། ཨེ་ནི། སངས་རྒྱས་པའི་ཆོས་ཟེར་ལབ་དུས་འདི་འདྲ་ཅིག་ཡིན་བསམ་པ་གཅིག་གི་སེམས་ནང་ལོགས་ལ་ཡ། ཤར་ཐུབ་ཡ་གཅིག་གི། ཨེ་དེ་ང་རང་ཚོ་བོད་པ་གཅིག་གི་ངོས་ནས་བཤད་པ་ཡིན་ན། ཨེ་ནི་བོད་ཀྱི། ཆོས་དང་རིག་གཞུང།

ཨེ་ནི། འཕགས་པ་སྤྱན་རས་འཕགས་པ་སྤྱན་རས་གཟིགས་ཀྱི་དམིགས་བསལ་གྱི་ད་གདུལ་ཞིང། ཨེ་ནི་དེ་དང་ཆབས་ཅིག་སྐབས་འདིར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ད་བྱིན་རླབས་ཕོག་ནས། ཨེ་ནི། ཚང་མ་ལོག་གི་རྒྱུད་ལ་ཡ། སྟོང་ཉིད་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ། ཨེ་ནི་རྒྱུད་ལ་ཡ། ཅིག་རིང་པོར་མི་ཐོགས་པར་པའི་གོང་ནས་གོང་དུ་འཕེལ་ཐུབ་ཡ་གཅིག་གི་སྐལ་བ་ཅན་དུ་བྱས་སོ་བསམ་པ་གཅིག་གི། ཨེ་ནི། སོ་སོ་སོའི་གདེང་ཚོད་གནང་ཤོག། གཞན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལོ་མང་དགོངས་པ་བཞེས་ཏེ་དཔྱད་སྒོམ་དང་འཇོག་སྒོམ་ཟུང་འབྲེལ་གྱི་སྒོ་ནས་བློ་ཡར་རྒྱས་སུ་ཕྱིན་པས་ད་ལྟ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་གང་ཙམ་གདེང་ཚོད་ཡོད་པའི་སྐོར་བཀའ་འདི་ལྟར་ཕེབས་འདུག། སྟོང་ཉིད་ངས་དགའ་རབ་སྒོམ་གྱི་ཡོད་ད།

ནམ་རྒྱུན་ནི་སྐྱོར་ག་བྱས་མ་གཏོགས་ཡིན་ནའི་དོན་དག་གཙོ་བོ་དེའི་དོ་སྣང་ཞུ་ཞུ་བྱེད་མ་མྱོང་ར་ཨ་ནི་ད་ཐེངས་དེ་ལ་ཡོང་དུས་ཨ་ནི་ད་དངོས་གནས་གོང་ས་མཆོག་གིས་ཚིག་རེ་རེ་བཞིན་ནས་དཔེ་ཡག་པོ་ཀླད་པ་ན་བརྫིས་སོང་ར་ཨ་ནི་འོན་ཏེ་ང་རང་ཉིད་ནས་ཨ་ནི་ག་རེ་འཇམ་དཔལ་དབྱངས་ཀྱི་གཟུངས་སྔགས་དེའི་དཔེ་ག་ག་གལ་ཆེན་པོ་ཡིན་པ་ཨ་ནི་ང་རང་ཉིད་ནམ་རྒྱུན་ནི་བརྩོན་འགྲུས་བྱས་ན་ཏི་ཏི་འབྲས་བུ་དོན་ཡང་མེད་རྒྱུ་རུ་འཚོ་བ་སླེབས་དུས་ཨ་ནི།

མི་གཞན་པ་ལ་ལབ་པ་དང་ད་ཡིག་སློབ་སྦྱོང་དེ་ཁྱབ་ཁྱབ་བསྐྱོད་དེ་ཨ་ནི་དཔེ་ཞིག་ཤེས་ཀྱི་མ་རེད། སློབ་ཕྲུག་ཚོར་ནང་ཆོས་ངོ་སྤྲོད་ཀྱི་ཉིན་དང་པོ་ཕྱི་ཟླ་ལྔ་པའི་ཚེས་སུམ་ཅུའི་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་གཞོན་སྐྱེས་གཙོ་བོར་གྱུར་བའི་དད་ལྡན་ཆོས་ཞུ་བ་རྣམས་ལ་སྐྱབས་འགྲོ་སེམས་བསྐྱེད་ངོ་སྤྲོད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་གནང་མཛད་པའི་སྐབས་བདེ་སྐྱིད་ཡོང་བར་གཙོ་བོ་སེམས་བཟང་པོ་བྱེད་རྒྱུ་ནི་ཧ་ཅང་གལ་ཆེན་པོ་ཡིན་ཞིང།

སེམས་པ་བཟང་པོ་བྱས་དེ་ལ་དྲང་པོ་བྱས་ནས་ག་ཚད་ཐུབ་ཐུབ་ཀྱིས་མི་བཟང་པོ་ཞིག་བྱ་ཞེས་བྱུང་ན། བོད་ཀྱི་མཚན་སྙན་གོང་ནས་གོང་དུ་འཕེལ་ཡ། སངས་རྒྱས་ཀྱི་ཆོས་ཀྱི་གཟི་བརྗིད་ཁུ་དུག་ཟིན་ན་སླེབས་ཡ་ཅིག་རེད། རང་ཨེ་ནི་སེམས་ཀྱི་ནང་ནས་གནག་སེམས་གནོད་སེམས་བཅངས་ནས་ཨེ་ནི། སྤྱི་བཏང་ཤེས་ཡོན་འདི་འདྲ་གི་ཐོག་ནས་འཇོན་པོ་ག་ཚད་ཡོད་ནའི་དེ་ངོ་སོ་རྒྱག་གི་ཡོད་མ་རེད། གང་ལྟར་སེམས་ཀྱི་གཏིང་ནས་སེམས་པ་བཟང་པོ་བྱེད་འདོད་ཨ་བྱུང་ན་རང་བཞིན་གྱིས་མི་མང་པོས་དགའ་བོ་བྱེད་ཡ་ཅིག་ཡོང་གི་འདུག་ག། དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རང་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ལས་ལྷག་པ་ཞིག་མེད་པར་མ་ཟད་གཞན་དོན་སྒྲུབ་པར་ཡང་བྱང་ཆུབ་སེམས་ལས་ལྷག་པ་ཞིག་མེད་དུས་མདོར་ན་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་སེམས་ཉམས་ལེན་བྱེད་པ་ལས་ལྷག་པ་གང་ཡང་མེད་པའི་སྐོར་བཀའ་འདི་ལྟར་བསྩལ་གནང་མཛད་འདུག། སྐུ་གཟུགས་བྱང་ཆུབ་ཀྱི་སེམས་བསྒོམ་ཡ་ཟེར་མཁན་དེ། ཅེས་ཨ་མྲ་བཤད་མ་ཐག་པ་ནང་བཞིན་གྱི་དང་སེམས་བསྐྱེད་བཟང་པོ་བསྒོམ་ཡ་དེ། ཞེ་དྲག་རྩ་ཆེན་པོ་རེད། དངོས་སུ་གཞན་ཕན་གྱི་བློ་བསམ་བློ་བཏང་ནས་ཞེ་བོ་ཅིག་གིས། རང་གི་དོན་དག་གཙོ་བོ་བསམ་བློ་མ་བཏང་གཞན་གྱི་དོན་དག་དེ་གཙོ་བོ་བསམ་བློ་བཏང་པ་རེད་དེ། ཡོང་ཡ་དེ་སོ་སོ་ཁེ་ཕན་ཡག་ཤོས་དེ་ཡོང་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ག། དེ་འདྲ་ཡིན་དུས་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པ་ཡིན་ཟེར། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་བཞག་གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་བཞག་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་ཞེ་པོ་ཅིག་རྩ་ཆེན་པོ་རེད། ནང་ཆོས་ངོ་སྤྲོད་ཀྱི་བཀའ་སློབ་གནང་གྲོལ་བའི་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་འདྲི་དགོངས་སྐོར་ཞུ་རྒྱུའི་ལས་རིམ་གྱི་སྐབས་སུ་སུ་ཇཱ་བོད་ཁྱིམ་སློབ་གྲྭའི་སློབ་མ་ཞིག་གིས་སྐབས་རེར་སློབ་སྦྱོང་བྱེད་པའི་བརྒྱུད་རིམ་གྱི་ཁྲོད་སེམས་གཅིག་ཏུ་སྒྲིལ་ཐུབ་ཀྱི་མེད་པའི་རྒྱུ་རྐྱེན་གྱི་སྐོར་བཀའ་འདྲི་ཞུས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་ལྟར་ཡོང་བར་གཙོ་བོ་སྒོམ་གྱི་ཐོག་ལ་དོ་སྣང་བྱེད་དགོས་གལ་ཆེ་ཡིན་པ་དང་དེ་ཡང་དཔྱད་སྒོམ་དང་འཇོག་སྒོམ་ཉམས་ལེན་བྱེད་པ་ཡིན་ན་ཕན་ཐོགས་ཡོད་པའི་སྐོར་བཀའ་གནང་འདུག།
ག་ལེ་ག་ལེ། ད་དེ་དཔྱད་སྒོམ་དང་འཇོག་སྒོམ་ཟེར་ཏེ་དེ་གི། ད་འཇོག་སྒོམ་ཟེར་ནས་དཔྱད་པ་ཞེ་དྲག་མ་བྱེད་པར་བྱེད། དམིགས་པ་གཅིག་གི་སྒང་ལ་བློ་ལྷན་ནེ་དུ་སྡོད་ཡ་བྱེད་གི། དེ་ག་ལེ་ག་ལེ་གོམས་ཡོང་ན། ཁོ་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་གི་རེད། བྱས་ཙང། ང་རང་ཚོ་ཨ་མྲ་ནམ་རྒྱུན་བློ་དེ་ག་ས་ག་ལ་འགྲོ་བསྡད་གི་འདུག་ད་ཁོ། ཡུལ་མང་པོ་ལ་འཕྲོ་བསྡད་ཡ་དེ་བཀག་ནས་དམིགས་པ་གཅིག་གི་སྒང་ལ་བློ་ལྷན་ནེ་སྡོད་ཡ་བྱེད་གི། སྐྱིད་སྡུག་སུ་འབད་རྩོལ་བྱས་ན་ཨ་ནི། འཇོག་སྒོམ་ཟེར་དེ་ཐོག་ནས་ཡོང་གི་རེད། གྷོ་པལ་པུར་བོད་ཁྱིམ་སློབ་གྲྭའི་སློབ་མ་བསྟན་འཛིན་འཆི་མེད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་རྒྱལ་བ་རིན་པོ་ཆེ་མཆོག་གིས་གསུངས་པ་བཞིན་སྙིང་རྗེ་སྒོམ་པ་ཡིན་ན་སོ་སོའི་སེམས་ལྷོད་ལྷོད་ཆགས་པ་མ་ཟད་གཞན་ལ་ཡང་ཕན་ཐོགས་འགྲུབ་ཐུབ་རྒྱུའི་སྐོར་ཐུགས་བརྩེ་ཆེན་པོས་བཀའ་སློབ་ལམ་སྟོན་གནང་བས་ཧ་ཅང་གི་ཕན་ཐོགས་བྱུང་ཞེས་འགྲེལ་བརྗོད་གནང་འདུག།

ནང་ཆོས་ངོ་སྤྲོད་དང་གང་བློ་མའི་ལྗགས་ལུང་བཀའ་དྲིན་ཆེ་གནང་མཛད་པ་དེ་རྡ་ས་ནང་ཆོས་གོ་སྒྲིག་ཚོགས་ཆུང་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་བཀའ་དྲིན་ཆེ་གནང་མཛད་པ་ཞིག་ཡིན་པ། གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་སྤྱི་འཐུས་ཟླ་བ་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག་པ་མ་ཟད་ནང་ཆོས་ངོ་སྤྲོད་ཀྱི་ལས་གཞི་དེ་དག་ཉིས་སྟོང་བདུན་ལོ་ནས་དབུ་འཛུགས་གནང་བ་ཞིག་ཡིན་པ་དང་ད་རེས་ཐེངས་བཅུ་བདུན་པ་དེ་ཆགས་ཀྱི་ཡོད་པ་རེད། ཐེངས་འདིའི་གསུང་ཆོས་སྐབས་བོད་རིགས་སློབ་མ་གཅིག་སྟོང་སུམ་བརྒྱ། ལྷག་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་སེར་སྐྱ་ཕོ་མོ་ལྔ་སྟོང་དྲུག་བརྒྱ་ལྷག་སྐུ་བཅར་ཞུས་འདུག། གོང་དུ་གསན་པའི་ཤེས་ཡོན་སློབ་གསོའི་ལེ་ཚན་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིན་བསྟན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བོད་རིགས་མི་དམངས་ལ། སྐབས་དེ་ཡི་བོད་ནང་གི་གནས་བབ་དང་འབྲེལ་བའི་བཀའ་སློབ་གལ་ཆེན་བསྩལ་འདུག་པའི་ཚན་པ་དྲུག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གོང་ས་རྒྱལ་བའི་དབང་པོ་མཆོག་ནི་བོད་མི་རྣམས་ལ་ཆབ་སྲིད་ཀྱི་མནར་གཅོད་ཕོག་སྟེ་ཅི་བྱ་གཏོལ་མེད་དུ་གྱུར་པའི་སྐབས་སུ། སེམས་འཕང་སྟོད་མཁན་དང་དབུགས་དབྱུང་གནང་མཁན་ཁ་ཕྱོགས་སྟོན་མཁན་ཙམ་དུ་མ་ཟད། མི་ཚེའི་བདེ་སྡུག་ལེགས་ཉེས་ལ་བླང་དོར་ལམ་སྟོན་གནང་མཁན་དང། ཚེ་རབས་ཕྱི་མ་རྣམས་སུ་བདེ་འགྲོ་ལྷ་དང་མི་ཡི་གོ་འཕང་ཐོབ་ཐབས་ཀྱི། ཐར་པའི་ལམ་བཟང་སྟོན་མཁན་གྱི་དེད་དཔོན་ཡིན་ལ། སངས་རྒྱས་ལས་ལྷག་པའི་རྒྱུད་སྡེའི་དགོངས་དོན་ཟབ་མོ་སྟོན་མཁན་གྱི་རྡོ་རྗེའི་སློབ་དཔོན་ཆེན་པོར་བཞེངས་པ་ཡང་ཡིན་པས། ཤིན་ཏུ་རྙེད་པར་དཀའ་བའི་མི་ལུས་ལན་གཅིག་ཐོབ་པ། དོན་ཡོད་པ་ལ་ཕྱོགས་པར་བྱ་བ་དང། དོན་དང་ལྡན་པར་བྱ་བ། ཐོག་མཐའ་བར་གསུམ་དུ། དགེ་བའི་ལས་རླབས་ཆེན་ལ་འཇུག་པར་བྱེད་པའི། ས་མཁན་ཉག་གཅིག་ཀྱང་ཡིན་པའི་ཕྱིར་ན། འཛམ་གླིང་གི། ས་ཕྱོགས་མང་པོར་ཁ་ཐོར་དུ་གནས་པའི་བོད་མི་རྣམས། མགོན་པོ་ཉིད་ཀྱི་ཆིབས་བསྒྱུར་དང་བསྟུན་ནས། མཇལ་ཁ་ལ་བཅར་བའི་སྐབས་སུ། དུས་རབས་འདི་ཡི་ནང་གི་བོད་མིའི་ཆབ་སྲིད་ཀྱི་དཀའ་སྡུག་སེལ་བའི་ཐབས་སུ་འབད་བརྩོན་ཇི་ལྟར་བསྟེན་ཚུལ་དང། ཉམ་ང་ཞིང་ཉག་ཕྲ་བའི་བོད་ཀྱི་སྐད་ཡིག་དང། ཆོས་ཕྱོགས་ཀྱི་རིག་གནས་བཅས་འཛིན་སྐྱོང་སྤེལ་གསུམ་ཇི་ལྟར་བྱེད་པའི་ལམ་སྟོན་ཀྱང་གནང་གི་ཡོད་པ་དང། ཁྱིམ་ཚང་འཁོར་བར་གནས་པའི་དབང་གིས། ཆོས་བྱེད་ལོང་མེད་པ་དང་བྱེད་མི་ཤེས་པ། ཆོས་ཀྱི་དོན་མི་གོ་བ་སོགས་མི་མང་གི་འདི་དང་ཕྱི་མའི་བདེ་སྡུག་ལ་སྨན་པའི་ཕྱིར་དུ། ཆོས་སྤྱོད་དང་ཆོ་ག། གཟུངས་སྔགས་སོགས་ཀྱི་ལྗགས་ལུང་གནང་གི་ཡོད་པ་ལྟར། ད་རེས་ཀྱི་བོད་རིགས་འདུ་འཛོམས་འདི་ཡི་སྐབས་སུ་ཡང། བོད་ཀྱི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གི་གཟུངས་སྔགས་ཡི་གེ་དྲུག་མའི་ལྗགས་ལུང་བཀའ་དྲིན་བསྩལ་ཡོད་པ་དང། མགོན་པོ་མཆོག་གིས་སྐྱབས་གནས་དཀོན་མཆོག་གསུམ་གྱི་ནང་ནས་སྐྱབས་སྟོན་པ་པོ་མཐར་ཐུག་དེ་ནི། སྟོན་པ་བཅོམ་ལྡན་འདས་ཡིན་པ་དང། སྟོན་པ་བཅོམ་ལྡན་འདས་དེ་ཉིད་སྐྱོན་ཀུན་སེལ་དང། ཡོན་ཏན་ཀུན་ལྡན་ཡིན་པས། ཡོན་ཏན་བརྒྱ་ཕྲག་བཅུ་གཉིས་སོགས་དཔག་ཏུ་མེད་པའི་ཡོན་ཏན་མངའ་བ་ཡིན་ན་ཡང། དེ་དག་ཐམས་ཅད་མདོར་བསྡུས་ན། སྐུ་གསུང་ཐུགས་ཀྱི་ཡོན་ཏན་གསུམ་དུ་འདུ་བ་དང། སྐུ་གསུང་ཐུགས་ཀྱི་ཡོན་ཏན་ཐམས་ཅད་ལས་ཆེས་གོང་ན་མེད་པ་དེ་ནི་ཐུགས་ཀྱི་ཡོན་ཏན་ཡིན་པ་དང་ཐུགས་ཀྱི་ཡོན་ཏན་ནི་འབྱམས་སུ་ཀླས་པ་ཞིག་མངའ་བའི་ནང་ནས་ཀྱང་ཆེས་ཟླ་མེད་པ་དེ་ནི་བརྩེ་བའི་ཡོན་ཏན་ཆགས་ཀྱི་ཡོད་དེ་འདྲའི་དབང་གིས་སངས་རྒྱས་ཀྱི་གོ་འཕང་བསྒྲུབ་པ་ལ་ཐོག་མར་སེམས་བཟང་པོའམ་ཐུགས་བརྩེ་བ་ཆེན་པོའི་ཡོན་ཏན་གྱི་རྨང་གཞིའི་སྟེང་ནས་ཡོང་དགོས་ཏེ། ཐེག་པ་ཆེན་པོའི་ཆོས་སུ་འགྲོ་བ་དང་མི་འགྲོ་བའི་ཁྱད་པར་འཇལ་བྱེད་ཀྱང། ཐུགས་བརྩེ་བའི་ཡོན་ཏན་གྱིས་ཟིན་ཡོད་མེད་ལ་རག་ལས་ནས་ཡོད་པ་དེ་ཡིན། ད་ད་དེ་ནི་མ་ཎི་ལུང་བྱེད་ཡག་རེད་ཨེ་ནི་མ་ཎི་དེ་ཨེ་ནི་རེད་ད། རེད་ད་ཨེ་ནི་སྐྱོན་ཀུན་སེལ་ཡོན་ཏན་ཀུན་ལྡན་ད་གང་དག་ཞིག་གི་མཐར་ཐུག་གི་སྐྱབས་དོན་དམ་པའི་སྐྱབས་ཨེ་ནི་སངས་རྒྱས་སངས་རྒྱས་རེད་ད། དམ་པའི་དོན་དུ་འགྲོ་བ་ཡི་སྐྱབས་ནི་སངས་རྒྱས་ཉག་གཅིག་ཡིན་གསུངས་པ་ནང་བཞིན་གྱི་དོན་དམ་པའི་སྐྱབས་ད། ད་དངོས་པོའི་གནས་སུ་ལམ་གྱི་བགྲོད་པ་མཐར་ཐུག་པའི་ད་སྐྱབས་སངས་རྒྱས་སངས་རྒྱས་དེ་གི་ད་ཡོན་ཏན་སངས་རྒྱས་དེ་གི་ཡོན་ཏན་ག་འདྲ་ཡོད་རེད་ལབ་ན། སྤྱིར་སྐུ་གསུང་ཐུགས་ཀྱི་ཡོན་ཏན་ལྷག་པར་ཐུགས་ཀྱི་ཡོན་ཏན་ཐུགས་ཀྱི་ཡོན་ཏན་གྱི་ནང་ནས་མཁྱེན་པའི་ཡོན་ཏན་བརྩེ་བའི་ཡོན་ཏན་ནུས་པའི་ཡོན་ཏན་ཟེར་ནས་ཡོད་པའི་ནང་ལོགས་ནས་གཙོ་ཆེ་ཤོས་དེ་བརྩེ་བའི་ཡོན་ཏན་ཡིན་པ་རེད་དེ་ཡིན་པ་དེ་ཡང། ཐོག་མ་པའི་ལམ་དང་པོ་སློབ་པའི་ཁ་ཐུག་ནས་སྒྲུབ་བྱེད་ཐུགས་རྗེ་གོམས་ལས་དེ་ཟེར་ནས་རྣམ་འགྲེལ་ནང་ལ་གསུངས་པ་ནང་བཞིན་བྱས་ནས་སྒྲུབ་བྱེད་ཐུགས་རྗེ་ཆེན་པོ་ཐུགས་རྗེ་ཆེན་པོ་དེ་རྣམ་མཁྱེན་སྒྲུབ་ཡག་གི་པའི་སྒྲུབ་བྱེད་ཀྱི་གཙོ་བོ་རྩ་བ་དེ་ཆགས་བསྡད་ཡོད་རེད། ས་འདི་འདྲ་ཡིན་དུས་ཙ་ནས་ད། ཐོག་མ་རི་དྭགས་པའི་གང་དག་པའི་ལམ་གྱི་པའི་ཐོག་མའི་པའི་ཞིག་གཞི་རྩ་བ་ཁོ་ཐེག་པ་ཆེན་པོའི་ལམ་གྱི་པའི་གཞི་རྩ་བ་ཁོ་ད་ཐུགས་རྗེ་ཆེན་པོའི་ཐུགས་རྗེ་ཆེན་པོའམ་ཅིག་སེམས་བཟང་པོའི་ཐོག་ནས་ཨེ་ནི་ལམ་གྱི་གཞི་རྩ་བ་ཁོ་ཚུགས་ཡོང་བ་བྱས་ཨེ་ནི་འབྲས་བུ་སངས་རྒྱས་པའི་གནས་སྐབས་ལ་ཡང་རི་དྭགས་པའི་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཅིག་ཕྲིན་ལས་པའི་རྒྱུན་མི་ཆད་དུ་འཇུག་ཡ་དེ་སྙིང་རྗེ་ཆེན་པོའི་གཞན་དབང་གི་ཐོག་ནས་ཡོང་གི་ཡོད་པ་ཡིན་དུས་ཙ་ནས་སྙིང་རྗེ་ཆེན་པོ་དེ་སངས་རྒྱས་ཀྱི་ཐུགས་རྗེ་ཆེན་པོ་དེ་སངས་རྒྱས་ཀྱི་ཡོན་ཏན་གཙོ་བོ་ཞིག་ཡིན་པ་རེད། འོ་དེ་འདྲ་ཡིན་དུས་འཕགས་པ་སྤྱན་རས་གཟིགས་ལབ་ནི་དེ་འདྲའི་འདྲ་བའི་ད་བརྩེ་བའི་རང་གཟུགས་ཨེ་ནི་མགོན་པོ། སྤྱན་རས་གཟིགས་བྱས་ནས་ད་ལབ་པ་རེད་ང་རང་ཚོ་བོད་ཁ་བ་གངས་ཅན་གྱི་ལྷག་པའི་ལྷ་སྐལ་ཆགས་བསྡད་ཡོད་པ་རེད་ཨོ་དེ་འདྲའི་འབྲས་བུ། དེ་འདྲའི་འདྲ་བའི་ཡོད་ན་ལྷག་པའི་ལྷ་དེ་གི་ནི་གཟུངས་སྔགས་ཡིག་དྲུག་དེ་ཨེ་ནི་བགྲང་སླ་བ། རེ་དང་ཞིག་དང་གང་ལྟར་འདོན་སླ་བ། ཕན་ཡོན་ཆེན་པོ། ཨོ་དེ་འདྲའི་གི་བུ་གས་ད། གང་ལྟར་ཡིན་ནི་བའི་དཀའ་ཚོགས་རེ་བསྐོར་བ། ཡང་ཟབ་ཁྱད་རུ་ཡོད་པ་རེད་དེ་འདྲ་ཡིན་དུས་ད་འོ་དེ་འདྲ་བའི་ཟབ་ཁྱད་ཅན་གྱི་ནི་གཟུངས་སྔགས་ཡིག་དྲུག་གི་བཟླས་ལུང་ཞུ་སྙམ་པ་དང་བཅས་ཏེ་འདི་ཡི་རྗེས་ཟློས་མཛད་པར་ཞུ།

དགེ་བ་འདི་ཡིས་མྱུར་དུ་བདག། སྤྱན་རས་གཟིགས་དབང་འགྲུབ་གྱུར་ནས། འགྲོ་བ་གཅིག་ཀྱང་མ་ལུས་པ། དེ་ཡི་ས་ལ་འགོད་པར་ཤོག། བྱང་ཆུབ་སེམས་མཆོག་རིན་པོ་ཆེ། མ་སྐྱེས་པ་རྣམས་སྐྱེ་གྱུར་ཅིག། སྐྱེས་པ་ཉམས་པ་མེད་པ་ཡང། གོང་ནས་གོང་དུ་འཕེལ་བར་ཤོག། ཨོ་ད་དེ་ཀའི་ནི་མ་ཎིའི་ལུང། ད་ཀའི་གྲུབ་པ་བྱས། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ། སྙིང་རྗེ་ཆེན་པོ་གལ་ཆེན་ཡིན་པར་མ་ཟད། སངས་རྒྱས་ནས་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་དུ། འགྲོ་བ་རྣམས་ཀྱི་རྒྱུད་ལ་ཕྲིན་ལས་རྒྱུན་མི་འཆད་དུ་འཇུག་པར་བྱེད་པ་དེ་ཡང། སྐྱེ་འགྲོ་རྣམས་ལ་གཅིག་ཏུ་བརྩེ་བའི་བསམ་པ་ཉག་གཅིག་ལ་བརྟེན་ནས་ཡོང་གི་ཡོད་པའི་དབང་གིས། ཕལ་སྐད་དུ་སེམས་པ་བཟང་པོ་དང་ཆོས་སྐད་དུ་བྱམས་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་སུ་འབོད་པ་དེ་ནི། ཐོག་མཐའ་བར་གསུམ་དུ་ཐེག་པ་ཆེན་པོའི་ཆོས་ལུགས་ལ་མེད་ཐབས་བྲལ་བའི་ཆ་ལག་གོང་ན་མེད་པ་དེ་ཉིད་ཆགས་ཀྱི་ཡོད། དེ་འདྲའི་དབང་གིས། སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་བརྩེ་བ་ཆེན་པོ་ལྷ་སྐུ་བཞིན་ལག་གི་རྣམ་པར་ཤར་བ་ནི། སྙིང་རྗེའི་ལྷ་མཆོག་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཡིན་པ་དང། དེ་ཉིད་བོད་ཁ་བ་གངས་ཅན་པ་རྣམས་ཀྱི་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་ཉག་གཅིག་དེ་ཡང་ཡིན་པའི་ཕྱིར་ན། འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་ཡི་གེ་དྲུག་མ་དེ། ཡིད་ལ་འཛིན་བདེ་བ་དང་ཁ་ནས་འདོན་སླ་བ། བྱིན་རླབས་ཀྱི་ཚན་ཁ་ཆེ་བ། ཟབ་ཁྱད་དམིགས་བསལ་བ་དང་ལྡན་པའི། ཆོས་ཟབ་མོ་དེ་ཉིད་ཀྱི་ལུང་ཐོབ་པར་འདོད་པའི་ཀུན་སློང་གི་སྒོ་ནས་ལྗགས་ལུང་ཞུ་དགོས་པ་སྟེ། རང་གི་སེམས་རྒྱུད་ན། ལུང་ཐོབ་འདོད་ཀྱི་ཀུན་སློང་མེད་པ་ཡིན་ན། ལུང་ཐོབ་མི་ཐུབ་པ་ཡིན་པའི་སྟབས་ཀྱིས་ཀུན་སློང་སྔོན་དུ་འགྲོ་དགོས་པ་སྟེ། ནང་པའི་ཆོས་ཚན་ཡོད་ཚད་ཀྱི་སྔོན་དུ་འགྲོ་དགོས་པའི་རྨང་གཞི་ཆགས་ཀྱི་ཡོད། ལྗགས་ལུང་གྲུབ་ནས་རིམ་པར་སྤྲུལ་སྐུ་ལ་དམིགས་ཀྱིས་བཟུང་ནས་འཚམས་འདྲི་གནང་བ་དང། ཁོང་གིས། ཡོ་རོབ་ཀྱི་ལུང་པ་ཞིག་ཏུ། ཆོས་ཚོགས་བཙུགས་པ་ལ་བསྔགས་བརྗོད་དང་འབྲེལ་ཏེ་བསྟན་དོན་ནི། དེང་སྐབས་བོད་མི་འབོར་ཆེན་ཞིག་འཛམ་གླིང་གི་ནུབ་ཕྱོགས་ཀྱི་ཡུལ་གྲུ་མི་ཉུང་བ་ཞིག་ཏུ་སྤོས་དང་སྤོ་བཞིན་ཡོད་པའི་སྟབས་ཀྱིས། ཁ་འཐོར་དུ་གནས་ནས་ཡོད་པ་ཡིན་ཞིང། ཚོགས་པ་ཞིག་འཛུགས་ཐུབ་པ་ཡིན་ན། མི་མང་མཉམ་འཛོམས་བྱ་རྒྱུ་ལ་ཕན་ཐོགས་ཆེན་པོ་ཡོད་པ་སྟེ། ཚོགས་པ་དང་སྒྲིག་འཛུགས་གང་ཡང་མེད་པར་མི་སྒེར་བ་གཅིག་གིས་ཤུགས་བརྒྱབ་ནས་ནུས་པ་གང་འཚམ་ཐོན་གྱི་ཡོད་པའི་དབང་དུ་བཏང་ཡང། སྒེར་བ་དེའི་ཁ་ཐབས་ཇེ་བཟང་དུ་འགྲོ་བ་ཙམ་ཞིག་ལས་ཕན་རླབས་ཆེན་པོ་ཐོགས་མི་ཐུབ་ཅིང། ཚོགས་པ་སྒྲིག་འཛུགས་ཤིག་བཙུགས་པ་དེ་ནི་མི་ལ་དབང་ཡོད་བྱེད་པ་དང། མགོ་བོ་གནོན་པར་བྱེད་པའི་དོན་དག་མིན་པར། མི་མང་པོ་ཞིག་གི་ནུས་པ་མཉམ་དུ་སྤུངས་ཐུབ་པའི་དགེ་མཚན་འབྱུང་གི་ཡོད་ཕྱིར། ཚོགས་པ་གསར་འཛུགས་གནང་བ་དེ་གལ་ཆེན་གྱི་རང་བཞིན་ལ་ངོས་འཛིན་གནང་ཡོད་པ་དང། མགོན་པོ་མཆོག་ཉིད་ཀྱིས་མ་འོངས་སྔོན་གཟིགས་ཀྱི་སྒོ་ནས། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་ལ་བཙན་བྱོལ་དུ་འབྱོར་མ་ཐག་ནས་བཙན་བྱོལ་བོད་གཞུང་གི་སྒྲིག་འཛུགས་བཙུགས་པ་ལ་བརྟེན་ནས། འཛམ་གླིང་གི་ས་ཕྱོགས་མང་པོར་གནས་པའི་བོད་མི་དག་གི་མགོ་ཁུངས་གཏུག་ས་དང་འབྲེལ་ལམ་བྱེད་སའི་རྒྱུན་ཐག་ལྟ་བུ་ཞིག་ཆགས་པའི་སྟོབས་ཀྱིས། དེ་ནས་ད་ལྟའི་བར་དུ་ཕྱི་རོལ་ཡུལ་གྱི་བོད་མི་རྣམས་ཀྱིས་འབྲེལ་མཐུད་བྱེད་སའི་སྒྲོམ་གཞི་ཞིག་ཡོད་པར་གྱུར་པ་དང། དེ་ལ་བརྟེན་ནས་ཡོ་རོབ་དང་ཨ་རི་སོགས་སུ་ཡོད་པའི་བོད་མི་རྣམས་ཀྱིས་ཀྱང་རང་རང་གནས་ཡུལ་ནས་ཚོགས་པ་སྒྲིག་འཛུགས་གང་ཞིག་འཛུགས་གཉེར་བྱེད་པ་དེ་བཙན་བྱོལ་བོད་གཞུང་ལ་གཏུག་ནས་ཡོང་དུས། དེ་ལ་དགེ་མཚན་ཆེན་པོ་ཞིག་ཐོན་བཞིན་ཡོད་པ་དང། ད་ལྟའི་བར་གྱི་ལོ་ངོ་དྲུག་ཅུ་ལྷག་གི་རིང་ལ། བོད་ཀྱི་ཆོས་དང་རིག་གནས་སྐད་ཡིག་དང་བཅས་པ་ཆག་འཇིག་ལས་མྱུར་སྐྱོབ་ཐུབ་པ་ཡང། གཞུང་གི་སྒྲིག་འཛུགས་བཙུགས་པ་ལ་བརྟེན་ནས་བྱུང་བ་ཞིག་ཡིན། ཡིན་ན་གང་ལྟར།

ཕལ་མོ་ཆེ་ལ་ཡང་ང་ཚོ་ད་བོད་པ་སོ་སོ་སོ་སོ་ཡོད་ས་ལ་ཡང་ཅིག་ཚོགས་པ་རེ་བཙུགས་བྱས་འདུག་ས་ནས་ད་འབྲེལ་བ་རེ་བྱེད་ཀྱི་ཡོད་རེད་དེ་ཚོ་ཡག་པོ་བྱུང་ཤག། ཨ་ནི་སྒྲིག་འཛུགས་ཟེར་བ་འདི་གལ་ཆེན་པོ་རེད་འདུག་སྒྲིག་འཛུགས་ཟེར་བ་འདི། ཨ་ནི། དབང་ཡོད་གཏང་ཡག་དེ་འདྲ་གལ་མ་རེད་ང་རང་ཚོ་ཁོ་མིའི་སྤྱི་ཚོགས་ནང་ལོགས་ལ་ང་ཚོ་ཐུན་མོང་གི་ནུས་པ་འདོན་ཡག་ལ་ཡིན་ན་སྒྲིག་འཛུགས་བྱས་པ་ཡིན་ན་ཐུན་མོང་གི་ནུས་པ་འདོན་ཡག་ལ་ཕན་ཐོགས་ཆེན་པོ་ཞིག་ཡོད་རེད། སྒྲིག་འཛུགས་མེད་པ་ཡིན་ན། ཨ་ནི་སོ་སོ་སྒེར་གྱི་སོ་སོའི་ལྷག་བསམ་རེ་བྱེད་ཡག་རེད་དེ་ཡིན་ནས་ཁོ་གཅིག་ཏུ་སྒྲིལ་བའི་ནུས་པ་རེ་ཐོན་མ་ཐུབ་པའི་ཁུ་ཐུག་ལ་ཨེ་ཡང་ཁོ་ནུས་པ་རེད་དེ་ཡང་ཁོ་ཅིག་བྱེར་ཆེ་བས་སོ་བྱུང་གི་ས་དེ་འདྲས་ཡིན་དུས་སྒྲིག་འཛུགས་ཚུགས་པ་དེ་ཤ་ཡག་པོ་བྱུང་ཤག་ཨེ་རེད་ང་རང་ཚོ་རྒྱ་གར་ལ་ཆ་བཞག་ནས་ཁོ་དེ་དེ་བཞིན་རེད་རྩ་བ་གཅིག་ང་ཚོ་བོད་གཞུང་ཟེར་ནས་ཁོ་སྒྲིག་འཛུགས་ཤིག་ཆགས་ནས་ཡོད་པ་ཡིན་དུས་ཨེ་ནས་ཁོ་ཅིག་རྒྱ་གར་ནང་ལ་ཡིན་ནའི་རེད་གཅིག་བོད་མི་ས་ཁུལ་ག་བར་ཡོད་པ་ཡིན་ནའི་གཅིག་ཚང་མ་ལོག་ཕི་གེ་འཇུ་འཇུ་ས་འདྲ་བོ་ཅིག་དང་ཁོ་དེ་འབྲེལ་བ་བྱེད་ས་འདྲ་བོ་ཅིག་ཁོ་ཕི་གེ་གཟུགས་པོའི་པད་ཟླ་པའི་རྩ་རྒྱུད་བཟོ་འདྲ་ཆགས་བསྡད་ཡོད་པ་རེད་ཨེ་ནས་གཟུགས་པོའི་ནང་ལོག་རྩ་རྒྱུད་མེད་ན་ཨེ་ནས་དུམ་བུ་དུམ་བུ་ཁ་བྲལ་བྱས་ལུས་ཀྱི་ཡན་ལག་ཆ་ཚང་ཡོད་པ་རེད་དེ། ཡིན་ན་ཡང་ཁོ་དྲན་ངན་ཞིག་མེད་ན་ཨེ་ཁོ་ཕན་ཐོགས་མ་རེད་བ། ཨོ་དཔེ་དེ་ནང་བཞིན་བྱས་ཏེ། ང་ཚོས་ལུས་ཀྱི་ཡན་ལག་གི་ཆ་ཤས་ནང་བཞིན་བྱས་ནས་གཅིག་རྒྱ་གར་རེད་ཨ་མི་རི་ཀ་རེད་དབྱིན་ཇི་རེད་གཅིག་ཡུ་རོབ་ས་ཁུལ་ག་ས་ག་ལ་རི་པིན་རེད་ནིའུ་ཟི་ལན་རེད་ཨོ་སི་ཀྲེ་ལི་ཡ་རེད་དེ་བ་ག་ས་ག་ལ་ད་བོད་པ་གྲམ་བྱས་བསྡད་ཡོད་རེད་དེ། ཡིན་ན་ཡང་ཚང་མ་ལོག་ཕར་ཚུར་འདུག། བའི་གསང་རྟགས་འབྲེལ་བསྡད་པའི་བཟོ་འདྲ་བྱས་བྱས། ཁོ་གློག་སྐུད་འབྲེལ་བསྡད་པའི་བཟོ་འདྲ་བྱས་ནས་གཅིག་གཅིག་ལ་ཕར་འབྲེལ་བྱས་ནས་མཐའ་མའི་མདུན་རུ་ཁོ་ང་ཚོ་སྤྱི་པའི་གཅིག་བོད་གཞུང་གི་སྒྲིག་འཛུགས་རུ་ཆགས་ནས་ཡོད་དུས། ཁོ་ཞེ་པོ་ཅིག་ཕན་ཐོགས་ཡོང་གི། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་བརྒྱུད་བསྒྲགས་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ། ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ཕྱག་དེབ་ཀྱི་ལེ་ཚན་གོང་མའི་གཞུང་ཙམ། དགོན་པའི་འཚོ་བ། ཞེས་པའི་ལེ་ཚན་གོང་མའི་གཞུག་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལོ་གསར་གྱི་རྗེས་སུ་སྨོན་ལམ་ཆེན་མོ་འཚོག་གི་ཡོད་པས། ངས་མང་ཚོགས་ལ་སྨོན་ལམ་གྱི་གསུང་ཆོས་གནང་རྒྱུའི་གྲ་སྒྲིག་ལ་དཔེ་ཆ་མང་པོ་བློ་འཛིན་བྱེད་དགོས་ཀྱི་ཡོད། མི་མང་རྣམས་དགའ་དགའ་སྤྲོ་སྤྲོའི་ངང་དུས་སྟོན་ལ་རོལ་བཞིན་པའི་སྐབས་སུ། ངས་ད་དུང་འབད་པ་ཆེན་པོས་དཔེ་ཆ་བློ་འཛིན་སོགས་ཤུགས་བརྒྱབ་སྟེ། ལོ་ན་མཉམ་པའི་བྱིས་པ་ཚོ་དང་མཉམ་དུ་རྩེད་མོ་རྩེ་རྒྱུའི་གོ་སྐབས་གཏན་ནས་ཐོབ་ཀྱི་མེད་པས། ལོ་གསར་གཏོང་རྒྱུར་སྐྱིད་སྣང་གཏན་ནས་ཡོང་གི་མེད། དེ་ལས་ལྡོག་སྟེ་ཉིན་འདི་དག་ནི་ལོ་ཧྲིལ་པོའི་ནང་ཐང་ཆད་ཤོས་དང། སེམས་སྐྱོ་ཤོས་ཀྱི་དུས་ཚོད་ཞིག་ཀྱང་ཡིན།

ལྗང་མདོག་གི་རྩྭ་ཐང། ཁྲ་ཆིལ་གྱི་མེ་ཏོག་རྣམས་རྩྭ་གསེབ་ཏུ་བཀྲ་བས་དེ་ནི་ལོ་གཅིག་ནང་གི་འབྲོག་ཁུལ་གྱི་དུས་ཚིགས་སྐྱིད་ཤོས་ཤིག་ཡིན། ང་ཚོ་བྱིས་པ་རྣམས་རང་དབང་གི་སྒོ་ནས་རྩྭ་ཐང་དུ་ཕན་ཚུན་བརྗེ་སྟེ་མཆོང་རེས་བྱེད་པ་དང། ཐབ་རྡོ་ཁ་ཤས་བཙུགས་ཏེ་བུད་ཤིང་བསྒྲུགས་ནས་ཇ་བསྐོལ་བ། ད་དུང་ཚན་པ་ཁག་བགོས་ཀྱིས་རི་མགོར་སྨན་རྩྭ་འཐུ་བར་སོང་ནས་སྨན་རྩྭ་རེ་རེའི་མིང་དང་དེའི་བྱེད་ནུས་ཅི་ཡིན་ཕན་ཚུན་རྒྱུགས་ལེན་རེས་བྱེད་པ་སོགས་རྩེད་མོ་སྣ་ཚོགས་རྩེས། ང་ལ་ད་དུང་རྩེད་ཆས་ཁ་ཤས་ཤིག་ཡོད་པ་སྟེ། སྒྲ་འཁོར་ཞིག་ཡོད་པ་དེའི་ཤིང་གི་ཡུ་བོ་དལ་གྱིས་བསྐོར་ཏེ་ཁབ་ཀྱི་བཟོ་འདྲ་བོ་ཞིག་སྒྲ་འཁོར་སྟེང་སྐོར་བ་བརྒྱབ་པ་ན་རྒྱང་བསྒྲགས་ཆེན་པོ་དེ་ནས་གླུ་དབྱངས་ལེན་པའི་སྒྲ་སྐད་ཅིག་འབྱུང་གི་ཡོད།

ང་ཆུང་དུས་ནས་རི་མོ་བྲི་རྒྱུར་དགའ་ན་ཡང་ནམ་རྒྱུན་སློབ་སྦྱོང་སོགས་ཀྱི་བྲེལ་བ་ཤིན་ཏུ་ཆེ་བས་དགའ་མོས་ལྟར་གྱི་རི་མོ་བྲི་རྒྱུའི་དུས་ཚོད་མེད། གུང་གསེང་གི་ཉིན་དེ་དག་རིང་ཡོངས་འཛིན་ཚང་གིས་ང་ལ་རི་མོ་བྲི་སྤྱད་ཀྱི་ཤོག་བུ་དང་ཚོན་སོགས་བེད་སྤྱོད་བྱེད་ཆོག་པའི་གནང་བ་གནང་གི་ཡོད་པས་ངས་མ་དཔེ་ལ་བལྟས་ནས་རི་མོ་སྣ་ཚོགས་བྲི་ཨེ་ཤེས་བལྟ་གི་ཡོད། ཆུང་དུས་ང་ལ་བློ་ཉེ་ཤོས་བྱེད་མཁན་ཞིག་ནི་གསོལ་ཐབ་པ་སྦྱིན་པ་རྒྱ་མཚོ་ཡིན། ངས་ཁོང་ལ་ཨ་ཁུ་སྦྱིན་པ་རྒྱ་མཚོ་ཞེས་འབོད་ཀྱི་ཡོད། ཁོང་ནི་གྲྭ་པ་དཀྱུས་མ་ཞིག་དང་བལྟས་ཚོད་ཀྱིས་སློབ་གཉེར་དེ་ཙམ་གནང་ཡོད་བཟོ་མེད་ཀྱང་མི་ཧ་ཅང་གི་གཤིས་ཀ་དྲང་པོ་དང་ཡ་རབས་ཤིག་ཡིན་པ་མ་ཟད་ཁོང་མཐོང་ཐོས་དང་ཉམས་མྱོང་ཕུན་སུམ་ཚོགས་པོ་ཡོད་མཁན་ཞིག་ཀྱང་ཡིན།

ངའི་བཟའ་བཏུང་ཡོངས་རྫོགས་ཁོང་གིས་འགན་ཁུར་ལེན་པ་མ་ཟད། ངའི་ཉིན་རེའི་ཟ་མ་ཡང་ཁོང་སྐུ་དངོས་ཀྱིས་བཟོ་གནང་གི་རེད། ཁོང་རི་མོ་འབྲི་བ་ལ་ཤིན་ཏུ་མཁས་པས་ང་ལ་རི་མོ་འབྲི་སྟངས་དང་ཚོན་གཏོང་སྟངས་སློབ་མཁན་ཡང་ཨ་ཁུ་སྦྱིན་པ་རྒྱ་མཚོ་ཁོང་ཡིན། ཨ་ཁུ་སྦྱིན་པ་རྒྱ་མཚོས་ལྟ་སྟངས་མི་འདྲ་བ་གཉིས་ཀྱི་ཐོག་ནས་ང་ལ་ལྟ་སྐྱོང་བྱེད་ཀྱི་ཡོད། གཅིག་ནས་ང་ཁོ་རང་གི་བུ་ཡིན་པ་ལྟ་བུའི་འདུ་ཤེས་ཀྱི་ཐོག་ནས་ང་ལ་བརྩེ་བས་གཅེས་སྐྱོང་གནང་སྟེ་ངའི་རྒྱུན་གྱི་འགྲོ་འཆག་ཉལ་འདུག་དང་ཟས་གོས་གནས་མལ་སོགས་ཀྱི་འགན་ཁུར་ལེན་གྱི་ཡོད་ལ། གཉིས་ནས་ང་བླ་མ་ཡིན་པ་དང་ཁོང་སློབ་མ་ཡིན་པས་བླ་སློབ་ཀྱི་དད་པ་དང་དམ་ཚིག་བརྟན་པོར་འཛིན་གྱི་ཡོད། ཁོང་གིས་འགྱུར་བ་མེད་པའི་ལྟ་སྟངས་འདི་གཉིས་ཀྱི་ཐོག་ནས་ང་ལ་བྱམས་སྐྱོང་ལྷད་མེད་པ་གནང་གི་ཡོད། དེར་བརྟེན་ཁོང་གིས་ང་ལ་བྱམས་སྐྱོང་གནང་སྟངས་དེ་གཞན་དང་མི་འདྲ་བས་དམིགས་བསལ་བ་ཞིག་ཡིན། གལ་སྲིད་ངས་ལས་ཀ་མ་འགྲིག་པ་ཞིག་དང་མ་འཐུས་པ་ཞིག་བྱས་ཡོད་པ་ཁོང་གིས་ཤེས་རྟོགས་བྱུང་ཚེ་ངའི་སེམས་གཏིང་ལ་ཕོག་པའི་ཚིག་དེ་འདྲ་གསུངས་ནས་མ་འོངས་པར་ལས་ཀ་ནོར་འཁྲུལ་ཅན་འདིའི་རིགས་མི་བྱེད་པའི་ཐབས་ཤེས་གནང་མཁན་ཞིག་ཡིན། དེ་མཚུངས་སུ་ཁོང་ནི་ངའི་ཆེད་དུ་ལྷག་བསམ་རྣམ་དག་གིས་ག་རེ་ཡིན་ཀྱང་བྱེད་ཐུབ་མཁན་ཞིག་ཡིན། ང་ཆུང་དུས་ཀྱི་འདྲ་པར་སྟེང་ངས་ནམ་རྒྱུན་དུ་མཐོང་དཀོན་པའི་ཞྭ་མོ་ལེབ་ལེབ་ཅིག་གྱོན་གྱི་ཡོད། འདི་ལ་ཡོངས་གྲགས་སུ་པཎ་ཆེན་སྒོམ་ཞྭ་ཟེར་ཞིང། ཞྭ་མོ་འདི་བོད་ཀྱི་གཞིས་རྩེ་ས་ཁུལ་དུ་ཐེངས་དང་པོར་དར་སོ་བྱུང་ཡོད། ལོ་རྒྱུས་ཡིག་ཆ་ལྟར་ན་ཞྭ་མོ་འདི་ཐོག་མར་བཀའ་བརྒྱུད་པ་ལས་བྱུང་བ་དང་ཕྱིས་སུ་པཎ་ཆེན་རིན་པོ་ཆེས་འདི་ལ་བཟོ་བཅོས་ཕྲན་ཙམ་གནང་སྟེ་བཀོལ་སྤྱོད་གནང་བ་ཞིག་ཡིན་འདུག་ཞྭ་མོ་འདི་རིམ་པས་ཨ་མདོའི་བླ་ཆེན་ཚོའི་ཁྲོད་དུ་དར་ཁྱབ་ཆེ་བ་ཡོད་ན་ཡང་ཁམས་ཕྱོགས་སུ་དབུ་ཞྭ་འདི་མཐོང་དཀོན་པ་ཡིན་པ་འདྲ། ང་ཆུང་དུས་ནས་ཕ་མ་དང་ཁ་བྲལ་ཏེ་དགོན་པར་བསྡད་ཅིང། དགོན་པར་འཚར་ལོངས་བྱུང་བ་ཞིག་ཡིན་ན་ཡང་ཆོ་འཕྲུལ་སྨོན་ལམ་ཆེན་མོས་མཚོན་པའི་དུས་ཆེན་སོགས་ཀྱི་སྐབས་སུ་ངའི་ཕ་མ་གཉིས་ཀ་སྟག་ཚང་ལྷ་མོར་ཡོང་གི་ཡོད། ཁོང་གཉིས་གཅིག་ནས་མཆོད་མཇལ་དང་གཉིས་ནས་ང་ཐུག་པར་ཡོང་བ་ཞིག་ཡིན། དགོན་པར་སྨོན་ལམ་ཆེན་མོ་འཚོགས་སྐབས་སུ་ང་བཞུགས་ཁྲི་མཐོན་པོའི་སྒང་དུ་སྡོད་སྐབས། གཟབ་མཆོར་སྤྲས་པའི་ཕ་མ་གཉིས་ཀྱིས་ཞབས་ཕྱི་བ་ཚོའི་ཁྲོད་ནས་མིག་མི་བཙུམ་པར་ང་ལ་ཅེར་ནས་བལྟས་ཡོད་པ་མཐོང་གི་འདུག་ང་ཕ་མ་གཉིས་ལ་འདྲི་ཞིབ་བྱ་རྒྱུའི་གོ་སྐབས་ཉུང་ཉུང་ལས་མ་བྱུང་བ་དེ་ནི་ཡིད་ཕངས་པའི་གནས་ཤིག་ཡིན། ལོ་སར་སྐབས་སུ་ཡང་ཕ་མ་གཉིས་ང་ཐུག་པར་ཡོང་གི་ཡོད་ལ་དེ་མིན་ཡང་མཚམས་རེར་ཕ་མ་གཉིས་ཀ་དང་མཚམས་རེར་ཕ་མ་གཉིས་རེ་མོས་ཀྱིས་ང་ཐུག་པར་སྟག་ཚང་ལྷ་མོར་ཡོང་གི་ཡོད། ཐེངས་ཤིག་ཕ་མ་གཉིས་ཀ་ཀིརྟིའི་བླ་བྲང་དུ་ང་ཐུག་པར་ཡོང་བ་འདི་ད་དུང་ཡང་གསལ་ལྷང་ངེར་དྲན་གྱི་འདུག་ང་ཡང་སྲིད་དུ་ངོས་འཛིན་གནང་བའི་རྗེས་ཨ་མས་ང་པང་པར་འཛིན་ཆོག་གི་མེད་པ་ལྟ་བུར་ངོས་འཛིན་བྱེད་ཀྱི་ཡོད་ན་ཡང་ཐེངས་འདིར་ཨ་མ་ངའི་འཁྲིས་སུ་བསྡད་པ་དང་ཨ་ཕས་ང་པང་དུ་ཉར་བཞིན་ཁོང་གི་ལག་པའི་སེན་མོ་ང་ལ་བསྟན་ཏེ་ལྟོས་དང་ངའི་སེན་མོ་འདི་འདྲ་ཆགས་སོང། ང་མི་གསོད་ཟས་རང་རེད་ཅེས་བརྗོད་བྱུང། ཁོང་གི་ལག་པའི་མཐེ་བོ་གཉིས་ཀ་སེན་མོ་ནག་པོ་དང་སྐྲངས་པོས་ཐེབས་འདུག་ཨ་ཕའི་སྐོར་ངས་འདི་ཙམ་ཞིག་དྲན་གྱི་འདུག་ང་ལོ་དགུའི་སྟེང་ཕ་མ་གཉིས་ཀ་སྔ་རྗེས་སུ་གཤེགས་སོང། ཨ་ཕ་ནི་ང་ཐེངས་དང་པོར་རྔ་བར་ཕེབས་ཞུས་སྐབས་རྨེའུ་རྒྱལ་པོའི་རྒྱལ་ཁང་ནང་གློ་བུར་ནད་མནར་གྱིས་སྐུ་གྲོངས་འདུག་ངས་གོ་དུས་ཨ་ཕ་སྐུ་གྲོངས་ནས་ཉིན་གཅིག་སོང་ཟིན་འདུག་པས་ངས་རྨེ་རུ་མའི་སྒར་ཁའི་ཐོག་ནས་བསྔོ་སྨོན་བྱེད་པ་ལས་ཨ་ཕའི་སྐུ་ཕུང་ཡོད་སར་དངོས་སུ་བཅར་ནས་གཤིན་མཆོད་བྱེད་ཐུབ་མ་སོང། ཨ་ཕ་སྐུ་གྲོངས་ནས་ཟླ་ཤས་སོང་བའི་རྗེས་ཨ་མ་ཡང་ནད་མནར་གྱིས་སྐུ་གྲོངས་འདུག་དེ་དུས་ང་སྟག་ཚང་ལྷ་མོར་ཡོད་ན་ཡང་ཕ་ཡུལ་སྟག་མོ་སྒང་དུ་འགྲོ་ཐུབ་མ་སོང། སྤུན་མཆེད་ཚོས་ཨ་མའི་སྐུ་ཕུང་སྟག་ཚང་ལྷ་མོ་ཀིརྟིའི་དགོན་པར་གདན་འདྲེན་ཞུས་ཏེ་ང་ལ་བསྔོ་སྨོན་བྱེད་དུ་བཅུག་སོང། ཨ་མའི་སྐུ་ཕུང་མཐོང་སྐབས་སེམས་ལ་སྡུག་བསྔལ་གནོན་མི་ཐུབ་པ་ཞིག་བྱུང་ཡང་ང་བླ་སྤྲུལ་ཞིག་ཡིན་སྟབས་ངའི་བྱེད་སྟངས་རྣམས་ལམ་སྲོལ་དང་མཐུན་དགོས་པ་མ་ཟད་ནང་ཆོས་ཀྱི་ཆོ་ག་གཞིར་བཟུང་ངའི་ཆོས་ཕྱོགས་ཀྱི་ལས་འགན་ཡང་བསྒྲུབ་དགོས། ངའི་མིག་མཆི་མས་གང་སྟེ་ཨ་མར་བསྔོ་སྨོན་ཞུས་ཏེ་ཁོ་མོ་ཚེ་ཕྱི་མར་སྐྱེ་བ་ཡག་པོ་ཞིག་ལེན་ཐུབ་པའི་སྨོན་ལམ་བཏབ་པ་ཡིན། ཕ་མ་གཉིས་ཀ་གྲོངས་པའི་རྗེས་སྟག་ཚང་ལྷ་མོར་ཡོད་པའི་སྤུན་མཆེད་རྒན་པ་བློ་བཟང་ཚུལ་ཁྲིམས་རྒྱུན་པར་གཟིམ་ཆུང་དུ་ང་ཐུག་པར་ཡོང་བ་དང་ཕ་ཡུལ་དུ་ཡོད་པའི་ནུ་བོ་བཀྲ་ཤིས་དོན་གྲུབ་ཀྱང་མཚམས་རེར་ང་ཐུག་པར་སྟག་ཚང་ལྷ་མོར་ཡོང་གི་ཡོད། ནུ་བོ་ལོ་ན་ཆུང་སྟབས་ཐེངས་མང་པོ་ཡོང་ཐུབ་ཀྱི་མེད། ངའི་ཕ་ཡུལ་གྱི་ཁྱིམ་དུ་ནུ་བོ་དང་མཉམ་དུ་སྲིང་མོ་ཆུང་བ་ཞིག་ཀྱང་ཡོད། ཕ་མ་གཉིས་གྲོངས་པའི་རྗེས་ངའི་ཨ་ནེ་སྟེ་ཨ་མའི་སྤུན་མཆེད་མ་ཞིག་ངའི་ཁྱིམ་དུ་གནས་སྤོས་ཏེ་ངའི་སྤུན་ཆུང་མིང་སྲིང་གཉིས་ལ་ལྟ་སྐྱོང་བྱེད་ཀྱི་ཡོད། སྟག་མོ་སྒང་གི་ངའི་སྔར་གྱི་གཞིས་ཁྱིམ་དུ་ཁང་སྲུང་མ་གཏོགས་སྡོད་མཁན་མེད་པར་གྱུར་ཏེ་ཁྱིམ་ཚང་གི་གནས་སྟངས་ཤིན་ཏུ་སྐྱོ་བོ་ཡིན། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་སྟེགས་པུ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ལེའུ་གཉིས་པ། ཀིར་ཏིའི་དགོན་མ་ལག། དང་པོ། ཀིར་ཏིའི་དགོན་མ་ལག་གི་འབྱུང་ཁུངས། ཀིར་ཏི་བླ་བྲང་དང་ཀིར་ཏིའི་དགོན་མ་ལག་གི་ཐོག་མའི་གསར་གཏོད་གནང་མཁན་ནི་ཀིར་ཏི་སྐུ་འཕྲེང་དང་པོ་རོང་ཆེན་དགེ་འདུན་རྒྱལ་མཚན་ཡིན། ཀིརྟི་སྐུ་འཕྲེང་དང་པོ་ནི་རབ་བྱུང་དྲུག་པའི་ཤིང་སྟག་སྤྱི་ལོ་ཆིག་སྟོང་སུམ་བརྒྱ་བདུན་ཅུ་དོན་བཞི་ལོར་ཧ་ཁོག་ནས་སྐུ་འཁྲུངས་ཤིང། ཁོང་གི་ཡབ་ཀྱི་མཚན་ལ་ཀླུ་འབུམ་དང་ཡུམ་གྱི་མཚན་ལ་ཨ་མན་ཟེར། ཁོང་གི་སྐྱ་མིང་ལ་ཆོས་འབུམ་ཡིན་འདུག་ཁོང་སྐུ་འཁྲུངས་པའི་སྐབས་སུ་ལྕེ་ནག་པོ་དང་ལྕེ་སྟེང་དུ་ཨ་དཀར་པོ་གསལ་བར་མངོན་པ་ཞིག་ཡོད་པས་མི་ཚོས་ལྕེ་ནག་པ་ཞེས་འབོད་པ་བྱུང་འདུག་པས་ཕྱིས་སུ་རོང་ཆེན་ལྗགས་ནག་པ་དགེ་འདུན་རྒྱལ་མཚན་ཞེས་རྗེ་རིན་པོ་ཆེའི་སློབ་མའི་ཁྲོད་མཚན་སྙན་ཆེན་པོ་ཅན་ཞིག་ཏུ་གྱུར། ཁོང་སྐུ་ན་གཞོན་དུས་ནས་རྒྱུན་དུ་འཇིགས་བྱེད་དང་སྤྱན་རས་གཟིགས་སྒྲོལ་མ་ཕྱག་རྡོར་སོགས་ཀྱི་ཞལ་གཟིགས་འབྱུང་བས་མཁས་པའི་དབང་པོ་ཞིག་ཏུ་འགྱུར་རྒྱུ་ཡིན་པའི་རྟགས་མཚན་མངོན་ཡོད། ཕྱིས་སུ་ཁོང་རྗེ་ཙོང་ཁ་པ་ཆེན་པོའི་དངོས་སློབ་གཙོ་བོ་ཞིག་ཏུ་གྱུར་པ་མ་ཟད་རྗེ་ཙོང་ཁ་པའི་དངོས་སློབ་པོ་རོང་གི་མཁས་པ་མི་བཞིའི་ཡ་གྱལ་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་གྱི་ནང་ཚན་ཞེས་སྤྱིའི་བསྟན་པ་ལ་མཛད་རྗེས་ཆེ་བའི་སྐྱེས་བུ་སྙན་གྲགས་ཅན་ཞིག་ཡིན། ཤོད་སྲོལ་ལྟར་ན་ཆོས་འབུམ་གྱིས་སྒོམ་རྒྱག་པའི་སྐབས་ཤིག་ཏུ་སྤྱན་རས་གཟིགས་དང་རྗེ་བཙུན་སྒྲོལ་མའི་ཞལ་གཟིགས་བྱུང་བ་མ་ཟད་དབུས་ཕྱོགས་སུ་ཕེབས་ན་ལེགས་པའི་ལུང་བསྟན་མཛད་པ་ལྟར་བོད་ས་སྦྲུལ་སྤྱི་ལོ་ཆིག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་དགུ་ལོ་སྟེ་ཆོས་འབུམ་དགུང་ལོ་བཅུ་དྲུག་སྟེང་དབུས་སུ་ཕེབས། ཞྭ་ལུར་བྱོན་ཏེ་གྲུབ་ཆེན་ཁྱུང་པོ་ལྷས་པའི་དྲུང་ནས་གསང་སྔགས་ཀྱི་དབང་ཞུས་རྗེ་ཙོང་ཁ་པ་ཆེན་པོར་དང་པོར་མཇལ་བ་ནས་བཟུང་བླ་མའི་གཙོ་བོར་བསྟེན། སྤྱི་ལོ་ཆིག་སྟོང་སུམ་བརྒྱ་དགུ་བཅུ་གོ་གཉིས་ལོ་སྟེ་ཆོས་འབུམ་དགུང་ལོ་བཅུ་དགུའི་སྟེང་རྗེ་རིན་པོ་ཆེའི་དྲུང་དུ་རབ་བྱུང་གི་སྡོམ་པ་བཞེས་པའི་མཚན་ལ་དགེ་འདུན་རྒྱལ་མཚན་ཞེས་བཏགས། དེའི་ཕྱི་ལོར་རྗེ་ཡབ་སྲས་ཀྱི་དྲུང་ནས་དགེ་སློང་གི་སྡོམ་པ་ཡང་བཞེས་ཤིང། མདོ་སྔགས་ཀྱི་ལུང་ཁྲིད་མན་ངག་ཡོངས་སུ་རྫོགས་པ་གསན། བོད་རབ་བྱུང་བདུན་པའི་ས་གླང་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོར་རྗེ་རིན་པོ་ཆེས་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ཐོག་མར་གསར་འཛུགས་གནང་བའི་ལོ་དེར། རྗེ་བླ་མས་དགའ་ལྡན་དགོན་པ་གསར་བཞེངས་མཛད་སྐབས་རོང་ཆེན་དགེ་འདུན་རྒྱལ་མཚན་གྱིས་ལག་གི་བླ་སྟེ་ཨར་ལས་དོ་དམ་པའི་ཐུགས་འགན་བཞེས་ཤིང། ཆོ་འཕྲུལ་སྨོན་ལམ་ཆེན་མོ་གསར་འཛུགས་སྐབས་གཙུག་ལག་ཁང་ཉམས་གསོའི་འགན་བཞེས་ཏེ་རྗེ་རིན་པོ་ཆེའི་ཐུགས་དགོངས་ཇི་བཞིན་སྒྲུབ་པར་མཛད། རབ་བྱུང་བདུན་པའི་ལྕགས་ཡོས་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་གཅིག་ལོར་རྗེ་རིན་པོ་ཆེས་སློབ་སྟོན་དང་ལུང་བསྟན་མཛད་པ་ལྟར་རོང་ཆེན་དགེ་འདུན་རྒྱལ་མཚན་དཔོན་སློབ་སུམ་ཅུ་སོ་གཅིག་མཉམ་དུ་མདོ་སྨད་ཕྱོགས་སུ་ཕེབས། ཆུ་འབྲུག་ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་གཉིས་ལོའི་བོད་ཟླ་བཞི་པའི་ཚེས་བཅུ་གཅིག་ཉིན་ཁོང་གིས་ཚ་ཀོ་ཀི་ཏི་ཁོག་ཏུ་དགོན་པ་ཞིག་ཕྱག་བཏབ་ཅིང་དགོན་པ་ཆགས་ཡུལ་ཀི་ཏི་ཁོག་ཅེས་པའི་ས་ཆ་དེ་ཡིན་པའི་ཆ་ནས་དགོན་པའི་མཚན་ལ་ཀི་ཏི་དགོན་པ་ཞེས་ཐོགས་པར་གྲགས། ཚ་ཀོའི་ཀ་ལ་རི་བཀྲ་ཤིས་ལྷུན་གྲུབ་གླིང་ཕྱག་བཏབ་པ་ནི་ཀིརྟིའི་དགོན་མ་ལག་ཐམས་ཅད་ཀྱི་སྔ་ཤོས་དང། མ་དགོན་ཐོག་མ་དེ་ཡིན། དགེ་འདུན་རྒྱལ་མཚན་གྱི་མཚན་ལ་ཡང་རིམ་གྱིས་ཀིརྟི་བླ་མ་དང་དགོན་པ་ལ་ཀིརྟི་དགོན་པ་ཞེས་ཐོགས་ཤིང། ཀིརྟིའི་དགོན་མ་ལག་དང་ཀིརྟི་སྐུ་ཕྲེང་རིམ་བྱོན་གྱི་ལོ་རྒྱུས་འདི་ནས་དབུ་ཚུགས་པ་ཡིན། ཀིརྟི་སྐུ་ཕྲེང་དང་པོས་སྐུ་ཚེ་ཧྲིལ་པོར་འཆད་ཉན་དང་སྒྲུབ་པ་ཉམས་བཞེས་ཡ་མ་བྲལ་བར་མཛད་པའི་ངང་ནས། མཐར་དགུང་ལོ་དོན་བདུན་པ་རབ་བྱུང་བརྒྱད་པའི་ལྕགས་རྟ་ཕྱི་ལོ་གཅིག་སྟོང་བཞི་བརྒྱ་ལྔ་བཅུ་ལོར་སྐུ་གཤེགས། སྲོལ་རྒྱུན་ལྟར་ན་ཁོང་དགོངས་པ་ཞི་དབྱིངས་སུ་གཤེགས་སྐབས་བར་སྣང་ནས་མེ་ཏོག་གི་ཆར་པ་འབབ་བཞིན་ཕྱོགས་བཞིར་འོད་ཟེར་འཕྲོས་པ་དང་རྟགས་མཚན་འདི་དག་ཉིན་ཉེར་དགུའི་རིང་བྱུང་ཡོད་ཚོད་འདུག། གསན་མཁན་རྣམ་པ་ཚོ་ཐེངས་འདིའི་ལེ་ཚན་ཞུ་མཚམས་འདི་གར་བཞག་ནས་ལེ་ཚན་ཕྱི་མར་གོང་འཕྲོས་ནས་མུ་མཐུད་ནས་སྙན་སྒྲོན་ཞུ་དགོས་ཡིན། ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་གཅན་ཚ་བ་ཕུན་ཚོགས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།